ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གསུམ་པའི་ཚེས་གཅིག་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཆི་མེད་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལྷན་རྒྱས་ལ་སྔ་དྲོའི་འཚམས་འདྲི་ཞུ་དང་ཆབས་ཅིག་ལས་རིམ་གསན་པ་རྣམ་པར་ངོ་སྤྲོད་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཁམས་སྡེ་དགེ་དབོན་སྟོད་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་ཕྱིར་ནེ་དར་ལེནྜ་གྱི་རྒྱལ་ས་ཨེམ་སི་ཏེར་རྡེམ་དང་ཧྥ་རན་སི་རྒྱལ་ས་ཕ་རིས་ཨ་མི་རི་ཀའི་གྲོང་ཁྱེར་ཤི་ཀ་གོ་སོགས་ཀྱི་ནང་ཁ་སང་སྤྱི་ཟླ་གསུམ་པའི་ཚེས་གཅིག་ཉིན། རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཡོད་པ་སོགས། ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བདུན་རྗེས་མར་རྒྱ་ནག་རྒྱལ་ཡོངས

ནེ་དར་ལེནྜ་གྱི་བོད་མི་རྣམས་ཀྱིས་ཁ་སང་སྤྱི་ཟླ་གསུམ་པའི་ཚེས་གཅིག་ཉིན་ཡུལ་དེའི་རྒྱལ་ས་ཨེམ་སི་ཏེར་རྡེམ་ནང་ཡོད་པའི་རྒྱ་ནག་གི་གཞུང་ཚབ་མདུན་ཉིན་ཤས་སྔོན་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་ལ་རྒྱ་གཞུང་གིས་ཆུ་མཛོད་གསར་རྒྱག་གི་ལས་གཞིར་ཁ་གཡར་ནས་ས་གནས་ཀྱི་དགོན་པ་དྲུག་གཏོར་བཤིག་གཏོང་ཐབས་དང་ས་གནས་བོད་མི་རྣམས་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བར་ས་གནས་ཀྱི་དགེ་འདུན་པ་རྣམས་དབུས་པའི་བོད་མི་རྣམས་ཀྱིས་སྡེ་དགེ་རྫོང་ལ་ཆེད་ཕེབས་ཀྱིས་ཞུ་གཏུག་གནང་སྐབས། རྡུང་རྡེག་ཚབས་ཆེ་གཏོང་བཞིན་དུ་འཛིན་བཟུང་བཀག་ཉར་ཞུས་པ་གཙོས་པའི་ཛ་དྲག་གི་གནས་ཚུལ་ལ་གདུང་སེམས་མཉམ་སྐྱེད་ཞུ་ཕྱིར་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་གནང་འདུག་སྐབས་དེར་བོད་མི་རྣམས་ཀྱི་ཕྱག་ཏུ་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་ཆེ་ཆུང་མང་པོ་བསྣམས་པ་དང་འཕྲེད་དར་ཆེན་པོ་ཞིག་གི་ཐོག་འཛིན་བཟུང་བཀག་ཉར་ཞུས་པའི་བོད་མི་རྣམས་འཕྲལ་མ་ཉིད་དུ་གློད་གྲོལ་གཏོང་དགོས་པ་དང་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་ལ་ཆུ་མཛོད་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པ། བོད་ཀྱི་རིག་གཞུང་གི་གནའ་བོའི་ཤུལ་ལུས་ཁག་གཏོར་བཤིག་གཏོང་རྒྱུ་མཚམས་འཇོག་དགོས་པ་སོགས་ཀྱི་དགོས་འདུན་བཏོན་གནང་འདུག་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་འདི་ནི་ནེ་དར་ལེནྜ་ནང་གི་ཚོགས་པ་གསུམ་མཉམ་འབྲེལ་སྒོ་ནས་སྤེལ་གནང་བ་སོགས་ཀྱི་སྐོར་ལ་ནེ་དར་ལེནྜ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་གསུངས་དོན། ཨ་ནེ་སྤྱི་བཏང་དེ་རིང་ང་ཚོ་ཚོ་ནེ་དར་ལེནྜ་བོད་རིགས་ཚོགས་པ་བྱས་དེ་ག་ནང་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནེ་དར་ལེནྜ་བོད་དོན་རྒྱབ་སྐྱོར་ཚོགས་པ་ང་ཚོ་ཚོགས་པ། གསུམ་གྱི་ཐུན་མོང་གི་ཐོག་ནས་རྒྱ་མི་གཞུང་ཚབ་སྒོའི་མདུན་ཐང་ནས་དེན་ཧག་ལ་ངོ་རྒོལ་སྐད་འབོད་བྱས་པ་ཡིན་སྤྱི་བཏང་གི་ངོ་རྒོལ་སྐད་འབོད་ནང་ལ་མཉམ་ཞུགས་བྱེད་མཁན་མི་གྲངས་ཕལ་ཆེར་བརྒྱ་ལྷག་ཙམ་ཅིག་ཕལ་ཆེར་ཡོད་པའི་བཟོ་ལྟ་འདྲ་པོ་འདུག་སྤྱི་བཏང་གི་གྲངས་ཀ་ད་ལྟ་ཇི་ལྟར་རྒྱག་བྱུང་མ་སོང་སྟེ་ཡིན་པས་ཡིན་ན་ལས་འགུལ་ནང་ལ་ཡར་མཉམ་ཞུགས་བྱེད་མཁན་མི་མང་དེ་གྲངས་ཚད་སྤྱི་བཏང་རྩ་བའི་ཆ་ནས་དེ་རིང་གཟའ་པ་སངས་ཡིན་པ་སོང་ཙང་མི་མང་གི་གྲངས་ཚད་དཔེ་མང་པོ་རེད་ག་རེ་བྱས་ཟེར་ན་མི་མང་མང་ཆེ་ཤོས་ཀྱི་སྤྱི་བཏང་དེ་རིང་ལས་ཀ་ཡོད་རེད་ག་ལ་གི་རེད་ལས་ཀ་གི་རྐྱེན་པས་ཡོང་མི་ཐུབ་མཁན་ཡང་མང་པོ་རེད་ལས་ཀ་དེ་ལ་ག་རེ་ག་འདྲ་ཡོད་མེད་ལ་མ་ལྟོས་པར་སྤྱི་བཏང་གི་མི་མང་གང་ལ་གང་འཚམ་མཉམ་ཞུགས་བྱས་ཏེ་བྱས་དེ་རིང། དེའི་ཐོག་ལ་དཔེ་མི་སྲིད་དགའ་པོ་བྱུང་སོང། གཙོ་བོ་ཚོགས་པ་སོགས་ཀྱི་ཐུན་མོང་ཐོག་ནས་ཨ་ནེ་དགོས་འདུན་འགྲོ་པོ་རྒྱུ་སྟོན་ཡང་དེ་དོན་ནི་ཕ་ཁྱི་དོན་ཚན་སངས་རྒྱས་ཀྱི་ཆགས་ཀྱི་འདུག་ཨ་ནེ་དང་པོ་དེ་ག་རེ་ཟེར་ན་སྤྱིར་བཏང་གི་ག་ལ་གི་རེད་མ་གེ་རྒྱ་ནག་གཞུང་གི་མ་གེ་ཁམས་སྡེ་དགེ་ས་ཁུལ་དབོན་པོ་སྟོད་ཁུལ་ཡ་ཨ་ནེ་ལས་གཞི་བརྩམས་བཞིན་པའི་ད་ལྟ་ཆུ་མཛོད་གློག་ཁང་གསར་རྒྱག་བྱེད་ཡ་གི་ལས་གཞི་འདི་འཕྲལ་དུ་ཕྱི་འཐེན་བྱེད་དགོས་ཟེར་གི་འབོད་སྐུལ་ཞུ་ཡ་གཅིག་བྱེད་གཉིས་པ་འདི་ས་གནས་མི་མང་གནས་སྤོ་དང་དགོན་པ་གཏོར་བཤིག་གཏོང་ཡ་གི་གནས་སྟངས་དེ་ཚོ་ཚང་མ་འདི་འཕྲལ་དུ་མཚམས་འཇོག་བྱེད་དགོས་གི་ཡོད་ཅེས་གསུམ་པ་དེ་སྔོན་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་དེ་དང་འབྲེལ་བའི་ཐོག་ནས་བོད་མི་མང་པོ་དེ་གང་བྱུང་རྡུང་རྡེག་དང་མནར་གཅོད་དེ་ག་ནང་བཞིན་འཛིན་བཟུང་བཀག་ཉར་འོག་ལ་ཡོད་བསྡད་པའི་གནས་སྟངས་དེ་འདྲ་ཆགས་བསྡད་ཀྱི་འདུག་དེ་བྱས་དུས་ཁོ་ཉིད་མི་མང་དེ་ཚོ་ཚང་མ་འདི་འཕྲལ་དུ་གློད་གྲོལ་བྱེད་དགོས་ཀྱི་ཡོད་ཟེར་གི་དོན་ཚན་གཅིག་བྱས། ང་ཚོ་གི་གནའ་བོའི་དགོན་པ་ཁག་སྲུང་སྐྱོབ་དང་དེ་ག་ནང་བཞིན་གཅེས་སྤྲས་བྱེད་དགོས་ཡ་དེ། གལ་ཆེན་པོ་ཡིན་པའི་སྐོར་ལ་ཡང་ང་ཚོ་དགོན་པའི་དུས་ཚོགས་ང་ཚོ་སྐད་འབོད། བརྒྱབ་པ་ཡིན། ཨེ་ནི་སྐད་འབོད་རྒྱག་རྒྱུའི་གནས་སྐབས་སུ་ལ་ཡང་སྤྱིར་བཏང་གི་ས་གནས་ཀྱི་གསར་འགོད་པ་ཡང་དེ་འདྲའི་སླེབས་ཤག་ང་ཚོ་གི་སྐད་འབོད་ཀྱི་གནས་སྟངས་དེ་ཚོ་ཚང་མ་དེ་དཔེ་ཡག་པོ་བྱུང་སོང་ཐོག་མ་དེ་ག་ལ་གིར་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་བླངས་པའི་ཐོག་ནས་ཨེ་ནི་ཅི་སྟེ་ག་ལ་གིར་ང་ཚོ་ལས་རིམ་དེ་མ་བང་བྲིས་པ་ཡིན་དེ་འདྲ་ཡིན་པ་སོང་ཙང་དེ་རིང་གི་ལས་རིམ་དེ་སྤྱིར་བཏང་གི་ག་ལ་གིར་བོད་ནང་དཀའ་ངལ་མྱོང་བཞིན་པའི་འདི་གའི།

རང་དབང་ཁང་པའི་ཐབས་ཇུས་དང་འཆར་འགོད་ཞིབ་འཇུག་ཁང་གི་བཀོད་འདོམས་པ་ཡཱ་ན་ཡིས་བོད་ཀྱི་རང་དབང་གནས་སྟངས་སྐོར་འགྲེལ་བརྗོད་བྱས་པ་ལྟར་ན། ན་ནིང་རྒྱ་ནག་དམར་ཤོག་གཞུང་གིས་བོད་པའི་བྱིས་པ་ཁྲི་བརྒྱ་ཙམ་རང་གི་ཕ་མ་སྤུན་མཆེད་དང་ཁ་བྲལ་ནས་གཏན་འཇགས་སློབ་གྲྭ་ཟེར་བའི་ནང་བཅུག་སྟེ་བོད་པའི་བྱིས་པ་ཚོར་རྒྱ་ནག་གི་སྐད་ཡིག་དང་རིག་གནས་བཙན་དབང་གིས་སློབ་སྦྱོང་བྱེད་བཅུག་གི་ཡོད་པ་དེས་བོད་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་བྱུས་ཧ་ཅང་ངན་པ་ཞིག་ཡིན་པར་སྐྱོན་བརྗོད་གནང་འདུག་ལ། ཚད་བཀག་མེད་པའི་དམ་དྲག་སྟངས་འཛིན་འོག་བོད་དང་ཧོང་ཀོང་གཉིས་ནི་འཛམ་གླིང་ནང་ནས་རང་དབང་རྩ་བ་ནས་མེད་པའི་ས་གནས་ཤིག་ཡིན་པའི་སྐོར་འགྲེལ་བརྗོད་གནང་འདུག་ཡང། ཁ་སང་སྤྱི་ཟླ་གསུམ་པའི་ཚེས་གཅིག་ཉིན་ཧྥ་རན་སིའི་རྒྱལ་ས་པེ་རིས་ནང་ཡོད་རྒྱ་ནག་གཞུང་ཚབ་མདུན་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག་ཧྥ་རན་སིའི་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་ངག་དབང་བསྟན་པ་ལགས་ཀྱིས་འདིའི་སྐོར་ཝི་ཌི་ཡོ་བརྙན་དཔར་སོགས་མང་པོ་བཏང་འབྱོར་བྱུང་བའི་ནང་བོད་མི་རྣམས་ཀྱིས།

དེ་བཞིན་དུ་དབྱིན་ཡུལ་གཙོས་པའི་ཡུ་རོབ་ཀྱི་རྒྱལ་ཁབ་མང་པོའི་ནང་ལ་ཡང་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་གནང་འདུག།
རྒྱ་ནག་ནས་ཨ་མི་རི་ཀའི་ནང་ནང་འདྲེན་བྱས་པའི་མོ་ཊའི་རིགས་ཀྱིས་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ལ་གནོད་སྐྱོན་གཏོང་གི་ཡོད་མེད་ཞིབ་འཇུག་བྱེད་རྒྱུ་ཡིན་འདུག་དེ་ཡང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུ་ཉིན་ཨ་རིའི་སྲིད་འཛིན་ལས་ཁུངས་ནས་སྤྱི་བསྒྲགས་སྤེལ་བའི་ནང། རྒྱ་ནག་ནས་ཨ་རི་ནང་ལ་ནང་འདྲེན་བྱས་པའི་མོ་ཊའི་ནང་གི་འཕྲུལ་རིག་ནང་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་རྒྱུའི་དོགས་ཟོན་འོག་ནས་ཞིབ་འཇུག་བྱེད་རྒྱུ་ཡིན་ལུགས་དང། ཨ་རིའི་ཚོང་དོན་ལྷན་ཁང་གི་ངོས་ནས་ཀྱང་ནང་འདྲེན་བྱས་པའི་མོ་ཊ་དེ་དག་གི་ནང་མོ་ཊའི་ཁ་ལོ་བ་དང་དེའི་ནང་ལ་ཞུགས་མཁན་གྱི་མི་སུ་ཡིན་མིན་ཨ་རིའི་ས་གནས་ཀྱི་འཛུགས་སྐྲུན་ལས་གཞི་ས་ཁུལ་སོགས་མོ་ཊའི་བརྙན་པར་དང་དེ་བརྒྱུད་ནས་མཁོ་སྒྲུབ་བྱེད་ཡུལ་གྱི་འཕྲུལ་ལས་ཐོག་ནས་ཤེས་རྟོགས་ཐུབ་ཀྱི་ཡོད་པའི་དོགས་གཞི་ཡོད་སྟབས་དེར་གཞིགས་ནས་ཞིབ་འཇུག་བྱེད་དགོས་ངེས་ཤིག་ཆགས་ཡོད་ལུགས་འགྲེལ་བརྗོད་གནང་ཡོད་འདུག་ཡང་སྤྱི་བསྒྲགས་དེའི་ནང་མུ་མཐུད་ནས་བཀོད་པ་ལྟར་ན། ད་ཆ་རྒྱ་ནག་ནས་མོ་འབྲེལ་འཕྲུལ་རིག་བརྒྱུད་ང་ཚོའི་ཁྲོམ་རའི་ནང་སྲིད་ཇུས་ངན་པ་གཏིང་གི་ཡོད་པ་ནི་རྒྱལ་ཁབ་ཀྱི་བདེ་འཇགས་ལ་ཡང་གནོད་སྐྱོན་འགྲོ་གཞི་ཞིག་ཡིན་དུས་ང་ཚོས་འདི་ལྟའི་གནས་སྟངས་ནམ་ཡང་ཆགས་བཅུག་རྒྱུ་མིན་ཞེས་སྲིད་འཛིན་མཆོག་གིས་གསལ་པོ་ནན་བརྗོད་གནང་ཡོད་ལུགས་བཀོད་འདུག་འོན་ཀྱང་ཨ་རིའི་སྲིད་འཛིན་ལས་ཁུངས་ནས་ད་ལྟའི་ཆར་རྒྱ་ནག་ནས་ནང་འདྲེན་བྱས་པའི་མོ་འབྲེལ་རིགས་བཀག་སྡོམ་དང་ཡང་ན་མཐའ་གཅིག་ཏུ་ནང་འདྲེན་བྱེད་རྒྱུའི་འཆར་གཞི་མེད་ལུགས་ཀྱང་གསལ་བཤད་གནང་ཡོད་འདུག་ཡང་ཁ་སང་གཟའ་པ་སངས་ཉིན་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གི་མོ་ཊ་རྣམས་རྒྱལ་སྤྱིའི་སྟེང་ཡོངས་གྲགས་ཆེན་པོ་ཆགས་པ་དེ་ནི་བེད་སྤྱོད་ལོག་པར་བཏང་བའི་རྐྱེན་གྱིས་མ་ཡིན་པར་འཛམ་གླིང་ཁྲོམ་རའི་ནང་འགྲན་བསྡུར་འོས་པ་དང་འཕྲུལ་རིག་རྣམས་གསར་གཏོད་དང་དེང་དུས་དང་མཐུན་པ་ཞིག་ཡོད་པའི་རྐྱེན་གྱིས་ཡིན་པར་བརྟེན། ཨ་མི་རི་ཀའི་ངོས་ནས་ཀྱང་རྒྱལ་སྤྱིའི་ཁྲོམ་རའི་དཔལ་འབྱོར་དང

རྒྱ་ནག་གི་གྲོང་ཁྱེར་ཁྲེང་ཏུའུ་ནང་ལ་ཡོད་པའི་ནེ་ཐར་ལེན་གྱི་གསར་འགོད་པ་ཚོར་རྒྱ་ནག་ནང་གསར་འགྱུར་འགོད་པའི་སྐབས་སུན་གཙེར་ཆེན་པོ་བཟོ་གི་ཡོད་ལུགས་སྐྱོན་བརྗོད་བྱས་འདུག་དེ་ཡང་རྒྱ་ནག་ནང་ལ་ཡོད་པའི་ཕྱི་རྒྱལ་གྱི་གསར་འགོད་པའི་མཐུན་ཚོགས་ཀྱིས་སྤྱི་ཚོགས་དྲ་ལམ་བརྒྱུད་གནས་ཚུལ་བཀོད་པ་ལྟར་ན། བདུན་ཕྲག་དེའི་ནང་རྒྱ་ནག་གི་གྲོང་ཁྱེར་ཁྲེང་ཏུའུ་ནང་དངུལ་ཁང་ཞིག་གི་མདུན་མི་མང་ཁག་ཅིག་གིས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས། ནེ་ཐར་ལན་གྱི་གསར་འགོད་པས་གནས་ཚུལ་འགོད་པའི་སྐབས་སུ་མི་ཞིག་གིས་ཁོ་པ་ས་ལ་དྲུད་པ་དང་དཔར་ཆས་འཕྲོག་པ་སོགས་བྱུང་ཡོད་པ་དང་ཤེས་རྟོགས་བྱུང་བར་གཞིགས་ན་མི་དེ་བཞིན་རྒྱ་མིའི་ཉེན་རྟོག་པ་ཡིན་འདུག་རིམ་པས་གསར་འགོད་པ་དང་ཁོ་ཚོའི་དཔར་པ་གཉིས་ལ་སྒྲིག་ཆས་གྱོན་པའི་ཉེན་རྟོག་པ་དང་དེ་མིན་སྒྲིག་ཆས་མ་གྱོན་པའི་མི་དེ་དག་གིས་མཐའ་བསྐོར་ནས་ཁོང་གཉིས་ཀའི་ངོས་ནས་གསར་འགོད་པའི་ལག་འཁྱེར་བཏོན་ཏེ་ཕྱི་རྒྱལ་གྱི་གསར་འགོད་པ་ཞིག་ཡིན་ཞེས་ངོ་སྤྲོད་བྱས་ཀྱང་ཉན་འཇོག་མེད་པར། མཐར་ཁོ་གཉིས་ཉེན་རྟོག་ལས་ཁུངས་སུ་ཁྲིད་པ་དང་ལས་ཁུངས་དེའི་ནང་ལ་ཡང་ཁོང་གཉིས་ངོ་སྤྲོད་དང་འབྲེལ་ཁ་པར་གཏོང་ཆོག་པ་བཤད་ཀྱང་ཉན་འཇོག་མ་བྱས་པ་སོགས་ཀྱི་སུན་གཙེར་དང་སྡང་ཟུག་གི་རྣམ་པ་ཤུགས་ཆེ་བྱུང་ནས་རིམ་པས་ཕྱི་སྲིད་ལས་ཁུངས་དང་འབྲེལ་བ་ཡོད་པའི་གཞུང་ཚབ་སོགས་བརྒྱུད་ནས་ཁོང་གཉིས་གློད་བཀྲོལ་བཏང་ཙམ་ཞིག་བྱུང་ཡོད་འདུག་སྤྱིར་བཏང་རྒྱ་ནག་གི་ཁྲིམས་ལུགས་གཞིར་བཟུང་ཕྱིའི་རྒྱལ་ཁབ་ཁག་གི་གསར་འགོད་པ་ཚོའི་མཐུན་ཚོགས་ཀྱི་སྒྲིག་གཞི་གཞིར་བཟུང་གསར་འགོད་རང་དབང་སྤྲོད་དགོས་ཀྱི་ཡོད་ཀྱང་འདས་པའི་དུས་ཡུན་གང་ཙམ་ཞིག་ནས་བཟུང་རྒྱ་ནག་ཁྱོན་ཡོངས་སུ་ཕྱི་རྒྱལ་གྱི་གསར་འགོད་པ་ཚོའི་ཐོག་སྡང་ཟུག་དང་སུན་གཙེར་བཟོ་རྒྱུ་དེ་ཤུགས་ཆེ་རུ་ཕྱིན་ཡོད་ལུགས་བཀོད་འདུག། ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་གིས་རྒྱ་གར་བྱང་ཤར་ཀ་སྦུག་ས་པཎྜི་མཐོ་སློབ་ཀྱི་སློབ་མ་རྣམས་ལ་ཐོས་བསམ་སློབ་གཉེར་གནང་རྒྱུ་གལ་ཆེ་ཡིན་སྐོར་བཀའ་གནང་དོན། སངས་རྒྱས་ཀྱི་བསྟན་པ་ཟེར་ཡག་དེ་བསྟན་པའི་དམ་ཆོས་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དོ། ཞེས་གསུངས་པ་ནང་བཞིན་ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་དེ་ཡིན་པ་རེད། དེ་ལ་ཡང་སྔོན་དུ་དང་པོ་ཨེ་ནི་ལུང་གི་བསྟན་པ་ཟེར་ཡག་དེ་ད་སློབ་སྦྱོང་ཟེར་ཡག་དེ།

སི་རི་ལང་ཀའི་གཞུང་གིས་ནུས་ཤུགས་མཁོ་འདོན་གྱི་ལས་འཆར་ཆེན་པོ་གསུམ་རྒྱ་ནག་ལ་སྤྲོད་རྒྱུའི་ཚབ་ཏུ་རྒྱ་གར་ལ་སྤྲོད་ཡོད་པ་རེད། སི་རི་ལང་ཀའི་ཡུལ་ལ་རང་བཙན་ཐོབ་ནས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ནས་ད་བར་བྱུང་མྱོང་མེད་པའི་དཔལ་འབྱོར་གྱི་དཀའ་ངལ་ཤུགས་ཆེ་འཕྲད་དེ་ད་ཆ་དཀའ་ངལ་ནས་ཚུར་ཕྲན་བུ་ཐར་ཐུབ་པའི་དུས་སྐབས་ཤིག་ཡིན་པ་རེད། དེ་ཡང་རྒྱ་གར་གྱིས་ད་བར་དུ་སི་རི་ལང་ཀའི་ཡུལ་དུ་རྨང་གཞིའི་འཛུགས་སྐྲུན་གྱི་ཐད་རྒྱ་ནག་དང་འགྲན་རྩོད་བྱེད་ཡུལ་དང། ཡུལ་དེ་ནི་རྒྱལ་སྤྱིའི་མཚོ་ལམ་གནད་འགག་ཞིག་ཏུ་ཆགས་ཡོད་ཅིང། ད་རེས་ཡུལ་དེའི་ཉི་གློག་དང་རླུང་གི་ནུས་པ་མཁོ་འདོན་གྱི་ལས་འཆར་ཆེན་པོ་གསུམ་དེ་ཐོག་མར་ཨེ་ཤ་ཡར་རྒྱས་ཐེབས་རྩ་དངུལ་ཁང་གིས་གནས་སྐབས་འགྲོ་གྲོན་གཏོང་བ་ཞིག་ཡིན་ཡང། རྒྱ་གར་གྱིས་ལས་འཆར་དེ་དག་ནང་རྒྱ་ནག་གི་ཐེ་གཏོགས་ཤུགས་ཆེན་ཡོད་པར་བློ་འཚབ་བཏོན་རྗེས་ལོ་གཉིས་ཙམ་ལས་མཚམས་བཞག་ཡོད་པ་རེད། སྲི་ལང་ཀའི་གཞུང་གི་ནུས་ཤུགས་ལྷན་ཁང་གིས་གཟའ་པ་སངས་ཉིན་གོང་ཞུས་ལས་འཆར་དེ་རྒྱ་གར་གཞུང་གིས་རོགས་དངུལ་ཨ་སྒོར་ས་ཡ་བཅུ་གཅིག་སྤྲད་ནས་ལས་འཆར་རྒྱུན་འཁྱོངས་བྱས་ཏེ། དེ་ཡང་རྒྱ་གར་གྱི་གྲོང་ཁྱེར་སྦེང་ལོར་ཁུལ་གྱི་ཁེ་གཉེར་ལས་ཁང་ཡུའུ་ཏྲེཤ་སོ་ལོར་ཞེས་པ་དེ་ལ་ལས་གཞི་གསར་རྒྱག་གི་བོགས་མར་སྤྲོད་པར་བརྗོད་འདུག་རྒྱ་གར་གྱི་གཞུང་ཚབ་ཁང་གིས་རོགས་རམ་དེ་བརྒྱུད་རྒྱ་གར་ངོས་ནས་ནུས་ཤུགས་མཁོ་འདོན་ཐད་ལ་ཕྱོགས་ཕན་ཚུན་མཉམ་ལས་ལ་གལ་ཆེན་པོ་བརྩི་བར་མཚོན་གྱི་ཡོད་ཅེས་བརྗོད་ཡོད་པ་རེད།

ཨ་ནི། ད། ང་ཚོའི་གསར་འགྱུར་ལས་ཁང་ལ་གནས་ཚུལ་ཐོན་གསལ་གཞིགས་ན། ད་བདུན་ཕྲག་རྗེས་མ་གཟའ་ཟླ་བ་ནས་ཨ་ནི། རྒྱ་ནག་གི་རྒྱལ་ཡོངས་མི་མང་འཐུས་མི་ལྷན་ཚོགས་ཞུ་ཡས་ཀྱི་ད་ཚོགས་འདུ་ཚོགས་ཀྱི་ཡོད་པ་རེད། དེ་ག་ནང་བཞིན་ཡང། རྒྱལ་ཡོངས་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུ་དེ་ད། དུས་མཉམ་བཟོ་འདྲ་ཅིག་ལ་ཚོགས་ཀྱི་ཡོད་པ་རེད། ཆ་བཞག་ན་ཅིག་ལོ་ལྟར་གྱི་ཨ་ནི། འདིའི་སྐབས་དེར་ད་ཅིག་གི་བོད་ཀྱི་གནས་ཚུལ་དེ་འདྲའི་ཅིག་གླེང་བ་ཡོད་མེད་དང་ཨ་ནི། བོད་དང་འབྲེལ་བའི་གནས་ཚུལ་སྐོར་ལ་ཨ་ནི་ང་ཚོས་ཞལ་པར་ཐོག་ནས་སི་པེན་ན་བཞུགས་པའི་བོད་དང་རྒྱ་ནག་གི་གནད་དོན་ཐོག་དབྱེ་ཞིབ་གནང་མཁན་དང་ཨ་ནི། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ལ་ཨ་ནི། དྲི་བ་གཅིག་གཉིས་ཤིག་ཞུས་པ་ཡིན། ཨ་ནི་སངས་རྒྱས་སྐྱབས་ལགས་ད་ད་རེས་ཀྱི་རྒྱ་ནག་གི་ད་ཅིག་གི་ལོ་ལྟར་གྱི་ཚོགས་ཡས་ཀྱི་ད་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཟེར་ད་ཆབ་སྲིད་གྲོས་ཚོགས་ཟེར་ད་ཚོགས་འདུ་དེ་གཉིས་ཐོག་ལ་ད་ཅིག་རྒྱ་ནག་རང་གི་གནད་དོན་ད་ཅིག་མང་པོ་བྱས་ད་ཅིག་དཔལ་འབྱོར་ད་ཅིག་ཕྱི་སྲིད་ད་ཅིག་དེ་འདྲ་མང་པོ་བྱས་ད་ཡིན་ནའི་ད་ཅིག་བོད་ཀྱི་གནས་ཚུལ་ཐོག་ལ་ཅིག་དེ་འདྲའི་ཅིག་གླེང་སློང་རང་ཞིག་ཡོང་ཡ་གི་རེ་བ་རེ་ཞིག་ཟོས་ཀྱི་ཡོད་ན་དེ་ཐོག་སངས་རྒྱས་སྐྱབས་ལགས་ཀྱི་དགོངས་ཚུལ་གང་ཡིན་ནམ།
འབྲས་ལགས་ཁྱོད་རང་གི་དྲི་བ་དེ་ལ་དེ་ལ་ལན་རྒྱག་དགོས་པ་ཡིན་ན་ང་ཚོ་ད་རེས་རྒྱ་ནག་གི་ད་ལྟ་སྐབས་བཅུ་བཞི་པའི་རྒྱལ་ཡོངས་འཐུས་མི་ཚོགས་ཆེན་ཐེངས་གཉིས་པའི་ཚོགས་འདུ་འདི་གི་ད་ཁོ་རང་གི་ཚོགས་འདུ་གི་ག་རེ་ཟེར་དགོས་ལས་རིམ་དེ་ལ་བལྟ་དགོས་པ་རེད་པ།

ལགས་སེ་ཨ་ནི་དེ་མིན་གྱི་ད་ཅིག་རྣམ་ཀུན་གྱི་ད་རྒྱ་ནག་གི་ཚོགས་ཆེན་དེ་གཉིས་ཚོགས་པའི་སྐབས་དེར་ཡང་ཅིག་བོད་ནས་ཕེབས་མཁན་ཀྱི་ད་འཐུས་མི་ཚོས་གི་གསར་འགོད་ལྷན་ཚོགས་ཅིག་ཚུགས་དེ་འདྲས་ཅིག་གནང་གི་འདུག་དེས་ད་འཆར་ཅན་འདྲ་བོ་གནང་གི་ཀྱི་རེད་ཨ་ནི་དེ་མིན་གྱི་ད་ལྟའི་ཆ་ལ་ད་ཅིག་གི་བོད་ཀྱི་ཁམས་སྡེ་དགེ་ཁུལ་དུ་ད་ཆུ་རགས་འཛུགས་སྐྲུན་གྱི་ལས་གཞི་དེའི་ཐོག་ད་ཅིག་གི་ངོ་རྒོལ་ཧ་ཅང་གི་གཞི་རྒྱ་ཆེན་པོ་སྤེལ་ནས་མི་ཆིག་སྟོང་ལྷག་འཛིན་བཟུང་བྱས་པའི་གནས་ཚུལ་ཞིག་འདུག་དེའི་ཐོག་ལ་ད་རེས་ཀྱི་ཚོགས་འདུ་དེའི་རྐྱེན་གྱིས་ཡང་ཅིག་དེའི་ཐོག་ཡང་དྲག་གནོན་བྱེད་ཡ་དེ་ཆུང་རུ་འགྲོ་ཡ་གི་རེ་བ་ཞུས་ན་ཡང་དེ་དྲག་གནོན་དེ་མུ་མཐུད་གནས་ཀྱི་ཡོད་ན་དེའི་སྐོར་ཅིག་དགོངས་ཚུལ་གང་ཡིན་པ། ད་ལྟ་ཅིག་ས་ཆ་དེ་ཚོ་ལ་དམ་དྲག་བྱེད་ཡ་དང་བོད་ཡོངས་ལ་དམ་དྲག་བྱེད་ཡ་ཤུགས་ཆེ་རུ་འགྲོ་གི་རེད་དེ་ད་རྒྱ་ནག་གི་སྤྱི་ཟླ་གསུམ་པ་དེ་ད་ཅིག་མིན་གན་ཆི་ལབ་དགོས་པ་ད་ཁོ་རང་ཚོ་མིན་གན་ཆི་ལབ་ན་ཚོར་བ་ཆེན་པོ་དང་ཡང་ན་ཅིག་ཛ་དྲག་གི་དུས་ཚོད་ཅིག་བརྩི་གི་ཡོད་རེད་པ་གསུམ་བཅུའི་དུས་དྲན་འཁེལ་གི་ཡོད་རེད་དེ་ནས་རྒྱལ་ཡོངས་ཀྱི་ཚོགས་ཆེན་འདི་གཉིས་ཚོགས་དུས་སྒང་ལ་སྤྱིར་བཏང་རྒྱ་ནག་རྒྱལ་ཡོངས་ལ་དམ་དྲག་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་གཞུང་ལ་སྐྱོན་བརྗོད་བྱེད་མཁན་དང་དེ་ཚོ་ལ་དམ་དྲག་ཤུགས་ཆེན་པོ་ཡོད་རེད་ད་འདིའི་ཚོགས་འདུ་གི་དུས་སྐབས་དེ་ལ་ཨ་ནི་ངོ་རྒོལ་མ་བྱུང་ཡ་དང་ས་གནས་ནས་དོན་རྐྱེན་མ་བྱུང་ཡ་དེ་ཚོ་ས་གནས་སྲིད་གཞུང་གི་འགན་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། དེའི་འདིའི་སྒང་ལ་ད་ལྟ་ད་ལྟ་སྡེ་དགེ་ལ་བྱུང་བཞིན་པའི་དཀའ་ངལ་དེ་དེའི་སྒང་ལ་ཅིག་མི་དམངས་འདུ་འཛོམས་བྱེད་ཡག་དང་ངོ་རྒོལ་བྱེད་ཡག་གི་དེའི་སྐོར་ལ་དྲག་གནོན་ཤུགས་ཆེ་རུ་འགྲོ་གི་རེད་བསམ་གི་འདུག་དེ་མ་གཏོགས་ད་ལྟ་གི་ཚོགས་འདུ་ལ་བརྟེན་ནས་དེ་གུ་ཡངས་རུ་འགྲོ་ཡ་དང་ཅིག་བཟང་ཕྱོགས་ཀྱི་འགྱུར་བ་འགྲོ་ཡ་དེ་ཁག་པོ་རེད་ངས་ཚོད་དཔག་བྱས་ན་ཡོང་གི་མ་རེད་བསམ་གི་འདུག་དེ་གནད་དོན་ཅིག་རེད་ད་ཁྱོད་གོང་ནས་བཤད་ཡག་གི་ད་ཅིག་བོད་ཀྱི་ས་ཁུལ་ནས་ཡོང་རྒྱུ་ལྷག་པར་དུ་བོད་རང་སྐྱོང་ལྗོངས་ཀྱི་འཐུས་མི་དེ་ཚོ་ཅིག་ལོགས་སུ་གསར་འགོད་ཚོགས་ཡ་དང་ད་དེ་ཚོ་ཁོ་ཚོ་འཆར་ཅན་གྱི་དྲིལ་བསྒྲགས་བྱེད་ཡག་གི་དེ་མ་གཏོགས་བོད་རང་སྐྱོང་ལྗོངས་ནས་ཡོང་རྒྱུ་གི་ཚོགས་ཆེན་གྱི་འཐུས་མི་ཡིན་ཟེར་མཁན་བོད་པ་དེ་ཚོ་དོན་དམ་པའི་བོད་ཀྱི་ས་གནས་ས་ཐོག་གི་མི་མང་གི་འཐུས་ཚབ་ཆགས་ཡོད་རེད་ཆགས་ཡོད་མ་རེད་དོགས་པ་ཅིག་ཆགས་ཡོད་རེད་ཁོ་རང་ཚོ་གི་ལས་འགན་དེ་ས་གནས་མི་མང་གི་སྐྱིད་སྡུག་དང་ས་གནས་མི་མང་གི་ཆེད་དུ་ལས་ཀ་སྒྲུབ་གི་ཡོད་མེད་དེ་ཡང་དོགས་པ་ཅིག་ཆགས་ཡོད་རེད།

ཁོ་རང་ཚོ་གི་སྔོན་ལ་འགྲོ་ཡོད་ཡག་གི་ད་གསར་འགོད་ལྷན་ཚོགས་ཚོགས་ཡག་དང་གཅིག་ཡར་རྒྱས་སུ་སོང་ཡོད་ཡག་གི་ད་འཛམ་གླིང་གི་དོ་སྣང་བྱེད་ཡག་གི་གོ་སྐབས་དེ་བཟུང་ནས་དྲིལ་བསྒྲགས་བྱེད་ཡག་དང་གཅིག་ཁོ་རང་ཚོ་ཆབ་སྲིད་གི་ལྟ་བ་དྲིལ་བསྒྲགས་བྱེད་ཡག་དེ་ཚོ་ད་རྒྱུན་གཏན་འདྲ་བོ་ཆགས་ཀྱི་རེད་ཡིན་ན་ཡང་ད་ལྟ་སྡེ་དགེ་ན་བྱུང་བཞིན་པའི་དཀའ་ངལ་དེ་གཅིག་བཟང་ཕྱོགས་ཀྱི་འགྱུར་བ་འགྲོ་ཡག་དཔེ་ཁག་པོ་རེད་དེ་ལས་ད་ཚོགས་ཆེན་གྱི་དུས་སྐབས་སུ་བོད་ཀྱི་ས་ཆ་ཡོངས་ལ་དམ་དྲག་ཤུགས་ཆེ་རུ་འགྲོ་གི་ཡིན་པ་ད་གསལ་བོ་རེད།
ལགས་སེ་ཨ་ནི་ངས་གནད་འདྲི་ཞུ་རྒྱུ་དེ་ཡིན་ཨ་ནི་དེ་རིང་ཡང་བསྐྱར་ཞལ་པར་ཐོག་ནས Spain ནང་བཞུགས་པའི་བོད་དང་རྒྱ་ནག་གི་གནད་དོན་ཐོག་ཉམས་ཞིབ་གནང་མཁན་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་ང་ཚོ་གནད་འདྲི་ཞུ་རྒྱུའི་དུས་ཚོད་བཏོན་གནང་བ་དེ་ཐུགས་རྗེ་གནང་ཞུ་གི་ཡིན། ཨོ་ལགས་སོ་ཐུགས་རྗེ་ཆེ།
ཡང་ཐེངས་འདིའི་གནད་འདྲི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་འགྲེམས་སྟོན་ཚན་པས་བོད་མི་རྣམས་ཀྱིས་རང་ལུས་མེ་མཆོད་ཕུལ་དགོས་དོན་གང་ཡིན་ནམ་ཞེས་པའི་བརྗོད་གཞིའི་ཐོག་ཉེ་དུས་འགྲེམས་སྟོན་གནང་བ་དེ་གནང་དགོས་པའི་དགོས་པ་རྒྱུ་མཚན་དང་དམིགས་ཡུལ་སོགས་ཀྱི་སྐོར་འབྲེལ་ཡོད་མི་སྣར་གནད་འདྲི་ཞུས་པ་ཞིག་བསྟན་འཛིན་དཔལ་མོ་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། དེ་རིང་གི་ང་ཚོའི་བཅར་འདྲི་ལེ་ཚན་དེའི་ནང་ལ་ཡར་གཟའ་འཁོར་གཉིས་ཙམ་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐོར་སྐྱོད་ཀྱི་འགྲེམས་སྟོན་ཞིག་གནང་དང་གནང་མུས་རེད་ལ། དེ་དང་འབྲེལ་བའི་ཞིབ་ཕྲའི་གནས་ཚུལ་སྐོར་ལ་ཡར་བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་སུ་བཀའ་འདྲི་ཞུ་ཡས་ཡིན། བཀྲ་ཤིས་བདེ་ལེགས་བསྟན་འཛིན་སྟོབས་ལྡན་ལགས། བཀྲ་ཤིས་བདེ། ལེགས་ད་ཐོག་མ་དེ་ལ་ཡང་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་མོ་དེ་ལ་ཡང་ནི་བོད་ཀྱི་འགྲེམས་སྟོན་ཁང་ནས་འདི་སྐོར་སྐྱོད་ཀྱི་འགྲེམས་སྟོན་དེ་དབུ་འཛུགས་གནང་འདུག་ཡ་ཨ་ནི་ཡང་འདི་སྐོར་སྐྱོད་ཀྱི་འགྲེམས་སྟོན་དེ་གནང་དགོས་ཡས་ཀྱི་ཡང་དམིགས་ཡུལ་གཙོ་བོ་ག་རེ་ཡིན། རེད།
སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་མོ་ལ་ད་ང་ཚོ་རྐང་བཙུགས་ནས་ང་ཚོ་གཅིག་གི་ལེན་དགོས་ཡས་ཀྱི་རྒྱུ་མཚན་ཁོ་རང་ད་བོད་ནང་ལོགས་ལ་ཉིས་སྟོང་བརྒྱད་ཀྱི་ཨ་ནི་བོད་མདོ་དབུས་ཁམས་གསུམ་གྱི་ཡོངས་ལ་ཨ་ནི་གཅིག་གི་ས་བྱི་ཞི་ཞི་རྒོལ་ཆེན་མོ་ཞིག་བརྩམས་ཕྱིར་རོ། དེའི་རྗེས་ལ་རྒྱ་མིས་ཀྱིས་དྲག་གནོན་གྱིས་ད་ཅིག་གི་ག་རེ་ཞུ་དགོས་རེད་དམ་དྲག་གི་འོག་ལ་ཨ་ནི་བོད་པ་ཚང་མ་ཅིག་པས་སྨྲ་བརྗོད་རང་དབང་མེད་པ་ཅིག་གདུག་རྩུབ་མང་པོ་ཅིག་མྱངས་བྱས་ཨ་ནི་ཅིག་ཉིས་སྟོང་དགུ་གི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ལ་ཨ་ནི་བོད་ནང་ལོགས་ལ་ཅིག་གི་རང་ལུས་མེ་སྲེག་བཏང་མཁན་ཐོག་མ་དེ་ཨ་ནི་ཅིག་གི་ཀིརྟི་དགོན་པའི་གི་གྲྭ་པ་བཀྲ་བྷེ་ལགས་དེ་ཆགས་བསྡད་ཀྱི་ཡོད་རེད་སོང་ཙང་ད་རིང་གི་དུས་ཚོད་འདི་ཡིན་པ་ནས་ཡང་ད་ང་ཚོས་ལོ་བཅོ་ལྔ

དེ་ལ་ནི་ང་ཚོ་ནམ་ཞག་རྒྱུན་དུ་ཅིག་ང་ཚོ་རྡ་རམ་ས་ལ་ལ་ཡུལ་སྐོར་སྤྲོ་འཆམ་པ་ལོ་གཅིག་ནང་ལ་ཧ་ལམ་འབུམ་གཉིས་ལྷག་ཅིག་ང་ཚོ་ཡུལ་སྐོར་སྤྲོ་འཆམ་པ་སླེབས་བསྡད་ཀྱི་ཡོད་དུས་ད་ཁོ་རང་ཚོ་ཕལ་ཆེར་བརྒྱ་ཆ་དགུ་བཅུ་གོ་དགུ་ལྷག་ཅིག་ཨ་ནི་གཙུག་ལག་ཁང་ལ་མ་སླེབས་པ་དེ་འདྲ་བྱེད་ཀྱི་མི་འདུག་དེ་འདྲ་ཡིན་དུས་ང་ཚོ་གཙུག་ལག་ཁང་ར་བ་ནི་ཅིག་གི་ཞུ་གཏུག་ལས་རིམ་བྱེད་ཀྱི་ས་གནས་གལ་ཆེན་པོ་ཞིག་ཏུ་རྩིས་བྱེད་ར་བ་ནི། དེ་སྔ་ཡིན་ན་ང་ཚོའི་གི་སྤྱི་ཟླ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་དགུ་པ་བཅུ་པ་ཅིག་ལ་ཡང་ང་ཚོའི་གི་ཞུ་གཏུག་ལས་རིམ་ཅིག་བརྩམས་པ་ཡིན། དེ་གི་ཅིག་ག་རེ་ཞུ་དགོས་རེད་ད་ཅིག་ག་རེ་ཞུ་དགོས་རེད་ད་གྲུབ་འབྲས་བཟང་པོ་ཅིག་ཐོན་པའི་རྐྱེན་བྱས་ད་རིང་ང་ཚོ་གི་ཡང་སླར་ཡང་བརྗོད་གཞི་གལ་ཆེན་པོ་ཅིག་ང་ཚོ་གི་སྐོར་སྐྱོད་འགྲེམས་སྟོན་བརྒྱུད་རྗེས་ལ་ཅིག་ག་རེ་ཞུ་དགོས་རེད་དབྱིན་ཇི་དང་རྒྱ་གར། ཡུལ་སྐོར་སྤྲོ་འཆམ་པ་མང་པོ་ཞིག་ཕེབས་ས་རུ་ཨ་འདི་མཉམ་དུ་ང་ཚོས་ཀྱིས་གལ་ཆེན་པོ་ཅིག་ག་རེ་རེད་ཞུས་པས་ན། ད་རིང་གི་ང་ཚོ་དུས་ཐོག་གི་འགྲེམས་སྟོན་འདི་ཨ་ནི་སྐད་ཡིག་གསུམ་ནང་ལ་ང་ཚོས་ཀྱིས་བཟོས་བཞག་ཡོད། གཅིག་ནི་ཨིན་ཇི་བྱས་བོད་ཡིག་བྱས་ཨ་ནི་ཧིན་དི་དེ་ང་ཚོས་ཀྱིས་གནད་འགག་ཅིག་བརྩིས་བྱས་ཨ་ནི་ཧིན་དི་ནང་ལོགས་ལ་ཅིག་གི་དང། ང་ཚོ་བོད་ནང་ལོགས་ལ་ཅིག་སྐུ་ལུས་མེ་མཆོད་དང་ཨ་ནི་ཅིག་གི་གདུག་རྩུབ་ག་འདྲ་ཡོད་མེད་དེ་ཚང་མ་ཧིན་དི་ནང་ལ་ཡོད་དུས་ཁོ་ཚོ་ཡང་རྒྱ་གར་དང་འདྲ་ཅིག་ག་རེ་ཞུ་དགོས་རེད་ཡུལ་སྐོར་སྤྲོ་འཆམ་པ་འདི་ཚོས་ཀྱིས་མྱུལ་ཞིབ་གནང་སོང་ནའང་དེ་འདྲའི་བྲོ་བྱེད་ཆོག་སོ།

པར་རིས་ཀྱི་བརྒྱུད་བྱས་ང་ཚོས་ཀྱིས་ད་ག་རེ་ཞུ་དགོས་རེད་ད་དཔང་ཞུ་རོགས་ཨ་ནི Panel དབྱིན་ཇིའི་ནང་ཞུ་ན Panel Panel མ་འདྲ་བ་ཉི་ཤུ་རྩ་བདུན་ཅིག་ཡོད། ཨ་ནི་འདི་ནང་ལོགས་ལ་ང་ཚོས་ཀྱིས་ད་བརྗོད་གཞི་མ་འདྲ་བ་གཙོ་བོ་ད་གནད་འགག་གསུམ་སྐོར་ཆགས་བསྡད་ཡོད་དུས་ཨ་ནི་དང་པོ་དེ་ཡིན་པ་ཡིན་ན་ཨ་ནི་བོད་ནང་ལོགས་ལ་ཨ་ནི་ཅིག་ཛ་དྲག་གིས་ད་ཅིག་ང་ཚོས་ཀྱིས་དྲི་བ་ད་དམིགས་བསལ་དང་ད་སྐུ་ལུས་མེ་མཆོད་ག་རེ་བྱས་ནས་བཏང་གི་ཡོད་མེད་ཟེར་བའི་རྒྱུ་མཚན་འདི་དེ་འདྲ་ཅིག་ང་ཚོས་ཀྱིས་ད་ག་རེ་ཡིན་མེད་ད་འདི་ནང་ལོགས་ལ་གཙོ་བོ་གཙོ་བོ་དེ་འདི་རེད་ཤག་ད་ང་ཚོས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལྔ་བཅུ་ང་དགུ་ནས་བྱས་ནས་ནི་རྒྱ། རྒྱ་མིས་ཀྱིས་བོད། ཅིག་ག་རེ་ཞུ་དགོས་རེད་བཙན་དབང་བྱས་ནས་བྱས་ནས་གདུག་རྩུབ་ག་རེ་ག་རེ་བྱུང་གི་ཡོད་མེད་དེ་འདྲའི་ང་ཚོ་པར་ལམ་ནས་བརྒྱུད་བྱས། ཨ་འདི་འདྲའི་གི་ཡང Panel ལྔ་དྲུག་ཅིག་ཆགས་བསྡད་ཡོད། ཨ་གཉིས་པ་དེ་ཡིན་པ་ཡིན་ན་ད་ད་ད་བོད་ནང་ལོགས་ལ་སྐུ་ལུས་མེ་མཆོད་ད་ཅིག་བརྒྱ་དང་ལྔ་བཅུ་ང་བདུན།

རེད་ད།
ང་ཚོའི་ད་ལྟའི་དམིགས་ཡུལ་འདི་ཐོག་མ་ཡིན་པ་ཡིན་ན་དེ་རིང་ནས་བྱས་ནས་ཨ་ནི་གསུམ་བཅུའི་དུས་དྲན་བར་དུ་ང་ཚོས་ཀྱི་ད་ཅིག་ཉི་མ་བཅོ་ལྔ་ལྷག་ཅིག་ང་ཚོས་ཀྱི་དེ་ལ་ཨ་ནི་གཙུག་ལག་ཁང་ཐེག་ཆེན་ཆོས་གླིང་ལ་གཟིགས་འབུལ་ཞུ་ཡས་དེ་འདྲ་ཅིག་ང་ཚོའི་དམིགས་ཡུལ་བསྒྲིམས་བསྡད་ཡོད། ཡིན་པ་ཡིན་ན་ད་ང་ཚོས་ཀྱི་ད་ལྟ་སྤྱི་ཟླ་གསུམ་པའི་ཚེས་བརྒྱད་བར་དུ་མ་གཞི་ང་ཚོ་ད་ལྟ་དེ་སྒྲིག་གཤོམ་ཞུས་ཐུབ་ཀྱི་མི་འདུག་རོགས། ནི་ཡིན་ཡང་ཨ་ནི་ཅིག་དེ་ཚེས་དགུ་དང་བཅུ་ལ་ཡང་ཨ་ནི་ཅིག་ག་རེ་ཞུ་དགོས་རེད་ཡང་གཞན་པ་དེ་འདྲའི་ང་ཚོ་ཅིག་ག་རེ་ཞུ་དགོས་གཙུག་ལག་ཁང་ལ་ཡང་མཛད་སྒོ་གཞན་པ་དེ་འདྲའི་མང་པོ་ཅིག་ཡོད་དུས་ཨ་ནི་འདི་ཡང་སྟབས་ཏག་ཏག་མ་ལེགས་པ་ཅིག་བྱུང་སོང། ཨ་ནི་དེ་མིན་སྤྱི་ཟླ་གསུམ་པའི་གི་ཚེས་ཨ་ནི་བཅུ་བཅུ་གཅིག་ལ་ང་ཚོའི་སྐབས་བབ་ཀྱི་ནི་ང་ཚོ་འགྲེམས་སྟོན་ཁང་གངས་སྐྱིད་རྟེན་གཞི་བྱས་པའི་འགྲེམས་སྟོན་ཁང་དེ་ལ་ང་ཚོའི་གི་མར་ཅིག་ག་རེ་ཞུ་དགོས་རེད་གཟིགས་འབུལ་ཞུ་ཡས་ཡིན། ཨ་ནི་ཕ་གི་ལ་ད་ང་ཚོའི་གང་གི་རྟེན། གཞི་བྱས་པའི་འགྲེམས་སྟོན་ཁང་ནང་ལོགས་ལ་ཟླ་བ་གཉིས་ལྷག་ཅིག་ང་ཚོ་བས་ལ། དུས་ཐུང་འགྲེམས་སྟོན་གྱི་ས་ཆ་ཆེན་པོ་ཅིག་ཡོད་རེད་འདི་ནང་ལོགས་ལ་ཟླ་བ་གཉིས་ལྷག་ཅིག་ང་ཚོ་གིས་སྤྱི་ཟླ་ལྔ་བའི་ཚེས། བཅོ་ལྔ་ནས་ཉི་ཤུ་བར་ང་ཚོས་གི་ད་ད་ད་དམིགས་ཡུལ་བསྒྲིམས་བསྡད་ཡོད། ཨ་ནི་འདི་ང་ཚོ་མའི་ཁྲོམ་ཞོལ་ཆེ་ཨ་ནི་མ་འོངས་པ། ད་ག་རེ་ཞུ་དགོས་རེད། ང་ཚོའི་སློབ་གྲྭ་དང་ཨ་ནི་ཅིག་གི་གཞིས་ཆགས་ཆེ་ཁག་ལ་ཡང་ང་ཚོ་སྐོར་སྐྱོད་བརྒྱུད་བྱས་ཨ་ནི་ཅིག་གང་མང་མང་ཅིག་སྤེལ་ཡས་ཀྱི་དེ་འདྲ་ཅིག་གི་དམིགས་ཡུལ་འགྲིམས།

གཙོ་བོ་དེ་འདི་རེད་ད་ང་ཚོ་ནམ་ཞར་རྒྱུན་དུ་དུས་ཐུང་འགྲེམས་སྟོན་ང་ཚོ་ད་དེ་སྔ་ང་ཚོ་དུས་ཐུང་འགྲེམས་སྟོན་མ་འདྲ་བ་ཅིག་ལོ་གཅིག་ལ་བཞི་ལྔ་ཙམ་བྱས་བསྡད་ཡོད་རེད་པ་དེ་ཚོ་ཕལ་ཆེར་ང་ཚོ་གི་དྲ་ཐོག་ཐོག་ནས་ཅིག་ག་རེ་ཞུ་ད་དབྱིན་ཇིའི་ནང་ཞུས་པ་ན Virtual Tour ཅིག་ང་ཚོ་བཟོས་བསྡད་ཡོད། ཨ་ནི་དེ་ད་ང་ཚོ་སྤྱི་ཟླ་གསུམ་པའི་ཚེས་བཅུ་གཡས་གཡོན་ལ་གལ་སྲིད་ང་ཚོ་ད་ད་ལྟ་སྐབས་བབ་ཀྱི་ཅིག་དུས་ཐུང་འགྲེམས་སྟོན་དེ་ཨ་ནི་ང་ཚོ་དུས་ཐུང་འགྲེམས་སྟོན་ནང་ལ་ཚུར་བསྒྱུར་བ་ཡིན་ན་ང་ཚོ་སྐོར་སྐྱོད་འགྲེམས་སྟོན་བརྒྱུད་བྱས་དྲ་ཐོག་ནང་ལ་ཅིག་གང་ཐུབ་ཐུབ་ཅིག་ང་ཚོས་ཀྱིས་གང་མགྱོགས་མགྱོགས་ཅིག་དེ་འགྲེམས་སྤེལ་ཞུ་ཡས་ཡིན་ལ་འོང། དེ་ང་ཚོ་ལས་འཆར་དེ་གལ་ཆེན་པོ་བརྩིས་བྱས། ང་རང་ཚོ་གི་དྲ་རྒྱ་ཡིན་པ་ཡིན་ན་ནམ་ཞར་རྒྱུན་དུ་ང་ཚོ་གི་ད་ཡོངས་གྲགས་ཀྱི་དྲ་རྒྱ་དེ Tibet Museum dot org དེ་ཆགས་ཀྱི་ཡོད། ཨ་ནི་ལོ་གཉིས་གོང་ནས་ང་ཚོས་ཀྱི་ད་འགྲེམས་སྟོན་ལ་ད་གོ་རྟོགས་ཅིག་ག་རེ་ཞུ་དགོས་རེད་ད། ཅིག་ད་གཞོན་སྐྱེས་དང་མཉམ་དུ་ང་ཚོ་གི་ཐད་ཀར་ཞུ་གཏུག་བྱེད་ཀྱི་ཡོད་དུས་གཞུང་གི page དྲ་ཐོག་དང་དྲ་རྒྱ་ནང་ལོགས་ལ་མང་པོ་ཅིག་གིས་ག་ཞུ་བ་རེད་འབྲེལ་བ་གནང་གི་ཡོད་དུས་ང་ཚོས་གིས་ག་ཞུ་ད་དྲ་རྒྱ་ཡིན་པ་ནས་ལོགས་ཀ་ཅིག་བཟོས་ཡོད Interactive Tibet Museum dot org གལ་སྲིད་འདི་ནང་ལ་ཕེབས་པ་ཡིན་ན་ད་ལྟ་ང་ཚོ་སྐབས་བབ་ཀྱི་དེ་སྔ་ང་ཚོས་དུས་ཐུང་འགྲེམས་སྟོན་ཁག་མ་འདྲ་བ་ལྔ་དྲུག་བཟོས་བྱས་ཡོད་རེད་དེ་ཚོ་ཚང་མ་ཅིག་དྲ་ཐོག་ཐོག་ནས་མཇལ། དེ་ཡོད་རྒྱུ་བྱས། ཡང་དེ་མིན་ང་ཚོས་ཀྱི་གཙུག་ལག་ཁང་དང་ཡང་གཅིག་གི་གནས་ཆེན་ད་ལྟ་ང་ཚོ་རྡ་རམ་ས་ལ་གཡས་གཡོན་དུ་ཡོད་པའི་ཀྱི་དགོན་པ་ཁག་མང་པོ་ཅིག་ང་ཚོ་དྲ་ཐོག་གནས་ཆེན་དེ་ཡང་ང་ཚོ་ལས་རིམ་དེ་ཡང་འགྲོ་དང་འགྲོ་བཞིན་པ་ཆགས་བསྡད་ཡོད་ཡོད་ལ། ལགས་སོ་ཨ་ནི་ཐ་མ་དེ་ལ་ད་ལྟ་ཨ་མདོ་སྐོར་སྐྱོད་ཀྱི་ཞུ་གཏུག་གི་ལས་རིམ་དེ་ད་ལྟ་འགྲོ་བཞིན་པ་རེད་ཨ་ནི་ཨ་རྣམ་པ་ཚོས་ཀྱི་ད་འདི་འདྲའི་ཀྱི་ལས་རིམ་དེ་ད་དེ་སྔ་ནས་གནང་མྱོང་ཡོད་གསུངས་སོང་ཨ་ནི་དེ་ཀྱི་ཡང་ཕན་ཐོགས་ག་འདྲ་ཞུ་བ་ཟེར་ཡོད་ན། གཙོ་བོ་དེ་ད་ལྟ་ང་ཚོ་རྡ་རམ་ས་ལ་ལ་ཡུལ་སྐོར་སྤྲོ་འཆམ་པ་ད་གཅིག་གི་འབུམ་གཉིས་ལྷག་ཅིག་དེ་འདྲའི་གཅིག་གི་གྲངས་ཐོ་དེ་དོན་སླེབས་དུས་ང་ཚོ་ནམ་ཞར་རྒྱུན་དུ་གཞིས་ཆགས་དང་གཅིག་གི་རྒྱ་གར་གྱི་གྲོང་གསེབ་དང་གྲོང་ཁྱེར་ཆེ་ཁག་ལ་འགྲོ་བསྡད་དགོས་རེད་བ། ཡིན་པ་ཡིན་ན་ཡང་ང་ཚོ་གལ་ཆེ་ཤོས་དེ་ང་ཚོ་ཉེ་ས་ལ་ཡོད་པའི་གི

བོད་པ་གང་ལའང་ཨ་ནི་ཅིག་བག་ཆགས་ཅིག་ཡོད་པ་ཅིག་ང་ཚོ་ངོས་ངོས་འཛིན་གྱི་ཡོད། དེ་འདྲ་ཡིན་དུས་སྐབས་སུ་ཁོ་རང་ཚོ་ད་ཁོ་རང་ཚོ་ལ་ཞུ་གཏུག་བྱེད་དུས་སྐབས་སུ་དངོས་གནས་ང་ཚོ་ཞུ་གཏུག་བྱེད་ཡོད་པ་འདྲ་ཅིག་རེད་ཤག་ཁོ་རང་ཚོ་འགྲེལ་བཤད་རྒྱག་དུས་སྐབས་སུ་འགྲེལ་བཤད་ཉན་གྱི་འདུག་རོ་ཨ་ནི་ཅིག་དྲི་བ་མང་པོ་བཀོད་ཀྱི་འདུག་ཨ་ནི་ཅིག་ང་ཚོ་འགྲེལ་བཤད་རྒྱག་མཁན་ཡིན་པ་ནས་ཡང་ཅིག་ག་ཞུ་བ་རེད་ད། ནུས་པ་སྐྱེད་སྲིང་ཆགས་ཀྱི་འདུག་རོ། དེ་འདྲ་སོང་ཙང་ང་ཚོའི་ད་ལྟ་སྐབས་བབ་ཀྱི་གཙུག་ལག་ཁང་གི་ར་བ་ནང་ལོགས་ལ་ཧང་སང་ཡག་པོ་བྱུང་གི་འདུག་ཨ་ནི་ང་ཚོ་མ་འོངས་པ་ཡིན་པ་ན་འདི་གང་གང་ཐུབ་ཐུབ་འདྲ་ཅིག་ད་ད་ལྟ་ང་ཚོ་མི་ཆའི་ཆ་ནས་ཅིག་པའི།

ལགས་སོ་ཐུགས་རྗེ་བསྟན་འཛིན་སྒྲོལ་མ་ལགས། རྣམ་པ་ཚོས་ང་ཚོ་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ལེ་ཚན་རྗེས་མ་བསྐྱར་དུ་མཇལ་ཡོང། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་རེད། དེ་རིང་གི་གླེང་མོལ་གྱི་ལེ་ཚན་ནང་ཉེ་ལམ་སྦེལ་ཇམ་གྱི་རྒྱལ་ས་བྷར་སེལས་དུ་བོད་དོན་ལས་འགུལ་གྱི་ནུས་ཤུགས་ཆེ་རུ་གཏོང་ཐབས་དང་བོད་ཀྱི་གནད་དོན་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་དོ་སྣང་སླེབས་ཐབས་སོགས་དང་འབྲེལ་ནས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་སྐོང་ཚོགས་གནང་ཡོད་པ་རེད། གནད་དོན་དེ་དང་འབྲེལ་བའི་ཐོག་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་དང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་འགྲུབ་ལགས་དེ་བཞིན་སྦེལ་ཇམ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་མི་བསྟན་འཛིན་དཔལ་སྒྲོན་ལགས་བཅས་གསུམ་དང་ལྷན་དུ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་གནང་བ་རེད།
ཉེ་ལམ་བྷེལ་ཇམ་གྱི་རྒྱལ་ས་བྷར་ཟིལ་དུ་རྒྱལ་ཁབ་བཞི་བཅུ་ཞེ་གཉིས་ལྷག་ནས་བོད་དོན་རྒྱབ་སྐྱོར་བ་བརྒྱ་དང་བདུན་ཅུ་ལྷག་ལྷན་འཛོམས་ཀྱི་ཐོག་ནས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་སྐོང་ཚོགས་གནང་ཡོད་པ་རེད། ཚོགས་ཆེན་དེའི་ཐོག་ལ་ཡང་ལྷག་པར་དུ་རྒྱལ་སྤྱིའི་ཐོག་ལ་ཡང་བོད་དོན་ལ་སྔར་ལྷག་དོ་སྣང་སླེབས་ཐབས་དང་བོད་དོན་གྱི་ལས་འགུལ་ནུས་ཤུགས་ཆེར་སྤེལ་ཐབས་སོགས་ཀྱི་ཐོག་ལ་ཡང་གྲོས་བསྡུར་གནང་ཡོད་པ་རེད། དེ་དང་འབྲེལ་བའི་ཐོག་ནས་དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་དེའི་ནང་ལ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་དང།

ལགས་སོ། ཐོག་མར་དེ་ངའི་དྲི་བ་དེ་ད་ལྟ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ལ་ཡང་བཀའ་འདྲི་ཞུ་ཆོག་པ་བྱས། བསྟན་ཆོས་ལགས་ད་སྤྱི་ཡོངས་ནས་ད་རེས། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་རྩ་ལྔ་བར་དུ་ཉིན་མོ་གསུམ་རིང་སྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་ག་འདྲ་འདྲ་བོ་བྱུང་ཡོད་མེད་གསུང་གནང་ཤིག་དང་སྔར་དང་མི་འདྲ་བར་ད་ཉིས་སྟོང་བཅུ་དགུ་ལོ་ལ་ཡང་ཚོགས་ཆེན་ཐེངས་བརྒྱད་པ་དེ་ཚོགས་ཡོད་ལགས་བཞུགས་སྒར་རྡ་རམ་ས་ལ་ལ་ཡང་དེ་དང་མ་འདྲ་བར་ད་ལོ་ཡང་དམིགས་བསལ་ག་འདྲ་འདྲ་བོ་བྱུང་ཡོད་མེད་ཅིག་ང་ཚོར་དཔེ་ཅིག་གསུང་གནང་ཤིག་དང།

དམིགས་བསལ་གྱི་གཞོན་སྐྱེས་མང་པོ་ཞིག་ཕེབས་ཙང་དེ་ནང་བཞིན་ད་ལྟ། དང་བླངས་ད་ལྟ V-TAG གི་ཞབས་ཞུ་བ་མང་པོ་ཕེབས་ཡོང་དུས་ཙམ་པ་ཨ་ནི་ཕྱག་ལས་གནང་མཁན་རྙིང་པ་དེ་ཚོ་གི་མང་པོ་འོ་ཚོར་བ་ཆེན་པོ་བྱུང་འདུག་བོད་པ་ལོ་ཆུང་ཆུང་དོ་སྣང་གནང་མཁན་མང་པོ་ཡོད་པ་དེ་ཁོང་ཚང་མ་ལོག་ལ་ཚོར་བ་ཆེན་པོ་བྱུང་སོང་ང།

གནས་སྟངས་འདི་ཨ་ནི་ཛ་དྲག་པོ་ཞེ་དྲག་འདུག་གདུང་སེམས་མཉམ་སྐྱེད་ཡོད་ང་ཚོ་དེའི་སྒང་འདི་ནས་ལས་འགུལ་སྤེལ་གྱི་ཡིན་ཟེར་ཅིག་བྱས་ནས་ཡི་གེ་འདི་གཅིག་བཏོན་གནང་བ་རེད། ཨ་ནི་ཚོགས་ཆེན་གྲུབ་དུས་ཙམ་པ་ཨ་ནི་ད་ལྟ Declaration དེའི་སྒང་དེ་གནད་དོན་ཁག་མང་པོ་ཞེ་དྲག་མི་ཚོགས་པ་མང་པོ་ཅིག་མཉམ་དུ་ཡོད་དུས་ཙམ་པ་ལས་འགུལ་ག་རེའི་སྒང་ལ་ཤུགས་རྒྱབ་ག་ཚང་མ་ལོག་གི་མཐོང་ཚུལ་འདི་ག་པ་ལ་འཛོམས་ཀྱི་འདུག་ཟེར་ཡ། འདི་འདྲའི་གཅིག་སྒང་དེ་ལ Declaration བཏོན་གནང་ཡོད་རེད་ཨ་ནི་དོན་ཚན་བདུན་གཅིག་སྒང་དེ་ལ་ཨ་ནི་ལས་ཀ་ཤུགས་རུ་བཏང་ཡ་ཆེ་རུ་བཏང་ཡ་མཉམ་དུ་ནུས་པ་སྤུངས་ནས་ལས་ཀ་བྱེད་ཡ་ཨ་ནི་གཙོ་བོ་གཅིག་དེ་ཨ་ནི་རྒྱལ་སྤྱིའི་ཐོག་ལ་ཨ་ནི་རྒྱལ་བ་རིན་པོ་ཆེ་གི་ཡང་སྲིད་ཀྱི་གནད་དོན་འདི་སྒང་དེ་རྒྱ་ནག་གཞུང་གི་ཐེ་བྱུས་བྱེད་ཡ་ལས་ཀ་བྱེད་ཀྱི་ཡོད་དུས་ཙམ་པ་འདིའི་རྩིས་གཞི་དེ་རྒྱལ་བ་རིན་པོ་ཆེ་རང་གི་ཨ་ནི

བོད་དོན་དྭང་བླངས་ཞུ་གཏུག་ལས་འགུལ་སྤེལ་སྟངས་རེད་ལྷག་པར་དུ་ནི་བོད་དོན་ཁྱབ་བསྒྲགས་འཛམ་གླིང་ལ་ཡ་ང་ལྷག་པས་ལ་ཡ་སྤྱི་ཚོགས་དྲ་ལམ་བེད་སྤྱོད་བཏང་བའི་ཐོག་ནས་ག་འདྲ་འདྲ་བོ་བྱས་ན་སྒོམ་དགོས་ན་རྣམ་པ་ཚོ་དེ་སྐོར་ལ་ཡ་ད་རེས་ཚོགས་ཆེན་ཐོག་ལ་ཡ་གྲོས་བསྡུར་བྱུང་ཡོད་ན།
ད་ང་རང་ཚོ་གཞོན་སྐྱེས་དེ་ཚོ་དེང་སང་དྲ་རྒྱ་དེ་ཚོ་འགྲོ་སྟངས་ག་འདྲས་ཡག་ག་ཧ་གོ་ཧ་གོ་ཡོད་ཙང་ཤེས་ཙང་དེ་བས་ནི་ད་དྲ་རྒྱ་ཐོག་ལ་ང་ཚོ་ག་འདྲས་ཤུགས་ཆེ་ལས་ཀ་ག་འདྲས་སྤེལ་དགོས་འདུག་ད་དེ་ཚོ

ང་རང་འདྲ་བོ་བྱས་ན་ངའི་ཕ་མ་བོད་གཞུང་ཆེད་དུ་སྔོན་མ་ནས་ལས་ཀ་བྱེད་ཀྱི་ཡོད་རེད་ནི་ད་ཆུང་ཆུང་ནས་ལས་ཀ་བོད་གཞུང་ག་འདྲས་བཀའ་དྲིན་ཆེན་པོ་ཡ་གོང་ས་མཆོག་ག་གོང་ས་མཆོག་ག་འདྲས་བཀའ་དྲིན་ཆེན་པོ་ཡ་ནི་ང་རང་ཆུང་ཆུང་ནས་ད་སྐད་འབོད་འདྲ་བོ་ད་དེ་ཚོ་ལ་ནི་རྟག་པར་ཅིག་འགྲོ་བསྡད་ཀྱི་ཡོད་ནི་ད་ཡང་དེ་འདྲས་ཚོགས་པ་ཅིག་ནང་ལོགས་དེ Activism ཅིག་ང་རང་འགོ་ཚུགས་ས་ཟིན་ཡ་ནི་ཅིག་བོད་ཆེད་དུ་ང་རང་ཅིག་བྱེད་དགོས་ཅིག་སེམས་ཤུགས་དེ་ནི་ཤུགས་ཆེན་པོ་ཅིག་ཡོད་ནི་འོ་ན་དེ་རང་ཡིན།

ཨ་རི་དང་རྒྱ་ནག་རེད་ཨ་ནི་རྒྱ་གར་དང་རྒྱ་ནག་རེད། བར་གྱི་འབྲེལ་བ་དེ་ལ་ཡང། རྒྱལ་ཁབ་ཕན་ཚུན་གྱི་འབྲེལ་བ་ལ་ཡང་འགྱུར་བ་ཤུགས་ཆེན་པོ་ཞུ་བའི་དུས་ཤུགས་ཆེན་པོ་འགྲོ་བའི་དུས་ཚོད་དེ་ཆགས་སྡོད་ལ། དེ་ནས་སོང་ཙང་ད། བོད་དོན་ལས་འགུལ་སྤེལ་ཕྱོགས་ལ་ཕ་ང་ཚོས་ཆེད་སྒྲིག་བྱས་པ་ཡིན་ན་ད་ལྟའི་ཆ་ལ་ཡང་འགྱུར་བ་བཏང་དགོས་ཀྱི། ག་རེ་རུ་ཡིན་ཟེར་གི་ན་མགོན་པོ་ལགས། གང་བྱས་ང་ཚོའི་བོད་དོན་འཐབ་རྩོད་འདི་གང་བྱས་སྤྱི་ཡོངས་ཀྱི་ཐོག་ནས་ཀྱི་ཚང་མས་ཤུགས་རྒྱབ་བྱས་ཀྱི་ནི་བདེན་དོན་གྱི་འཐབ་རྩོད་ཞིག་ཆགས་བསྡད་ཡོད་རེད་དེ་དུས་ཙམ་པ་ད་ལྟ་དེ། བློ་རྒྱ་ལ་ཁྱེད་རང་དྲི་བ་བཀོད་པ་ནང་བཞིན་གང་བྱས་རྒྱལ་སྤྱི་ཀྱི་འཕོ་འགྱུར་ལ་དཔགས་པའི་གི་ད་ང་ཚོའི་གྱི་རྒྱལ་ཁབ། མ་ང་དེ་ཨ་རིས་གཙོས་པའི་ཀྱི་ད་ང་རང་ཚོ་དེ་ག་ཤར་མཚོན་མེད་པའི་གནས་ཡུལ་རྒྱ་གར་ཡིན་དུས་ཙམ་པ་ལ་དེ་འདྲས་ཀྱི་རྒྱལ་ཁབ་ཕན་ཚུན་དེ་རྒྱ་ནག་གཞུང་གི་འབྲེལ་བ་ཨ་ནི་གཅིག་ཉན་འཇོག་ཡང་ན་མ་མཐུན་པའི་ཀྱི་དེ་འདྲས་ཀྱི་ཐོག་ནས་ཀྱི་རྐྱེན་རྩ་དེ་འདྲས་འཕྲད་པའི་སྐབས་ལ་ང་ཚོའི་ངོས་ནས་དེའི་སྐབས་ལ་གོ་སྐབས་དམ་འཛིན་ཀྱི་ཐོག་ནས་ཀྱི་ཨ་ནི་བོད་དོན་ཀྱི་ཐོག་ནས་ཀྱི་དྲིལ་བསྒྲགས་དང་ཞུ་གཏུག་ག་འདྲས་བྱས་ཐུབ་ཀྱི་འདུག་ལྷག་པར་དུ་ཡང་མང་ཚོགས་རང་བཞིན་ཀྱི་ནང་ལ་མང་ཚོགས་ཀྱི་ནང་ལོགས་ལ་དགྲ་བོ་རྒྱ་དམར་གཞུང་དེ་ཡིད་ཆེས་བྱེད་སའི་ཀྱི་རྒྱལ་ཁབ་མིན་པ་གཅིག་འདི་ཡི་གི་ང་ཚོའི་གི་ལོ་རྒྱུས་དཔང་པོ་བཞག་པའི་ཐོག་ནས་ང་ཚོའི་གི་ཉམས་མྱོང་གཞི་བཞག་གི་ཐོག་ནས་བོད་ཀྱི་ཉམས་མྱོང་གཞི་བཞག་གི་ཐོག་ནས་གི་ད་འདི་འདྲའི་གི་ཐོག་ནས་གི་གོ་རྟོགས་དང་དྲིལ་བསྒྲགས་སྤེལ་དགོས་ཏེ། གོ་སྐབས་བཟང་པོ་གཅིག་དང་གནད་འགག་ཆེན་པོ་གཅིག་མཐོང་གི་འདུག་གཉིས་ཐད་ནས་དེ་སྔ་དང་མ་འདྲ་བ་བྱས་རྗེས་ནས་ཞུ་གཏུག་བྱེད་པའི་སྐབས་ལ་གང་ཅི་གནས་ཡུལ་གྱི་རྒྱལ་ཁབ་སོ་སོའི་གི་དབུ་ཁྲིད་ཡིན་པའི་ངོས་ནས་གི་དམིགས་བསལ་གྱི་དོ་སྣང་ཅིག་གནང་ཡོང་དགོས་འདུག་པ་ལགས་དེ་དུས་ཙམ་པ་ལ

ད་རྒྱལ་ཁབ་སོ་སོའི་ཀྱི་ས་མཚམས་དང་འབྲེལ་བ་ཆགས་ཀྱི་འདུག་པས་ཁོར་ཡུག་དང་འབྲེལ་བ་ཆགས་ཀྱི་འདུག་པས་གོ་ལའི་བདེ་འཇགས་དང་འབྲེལ་བ་ཆགས་ཀྱི་འདུག་པས་འཛམ་གླིང་ཞི་བདེ་དང་འབྲེལ་བ་ཆགས་ཀྱི་འདུག་པས་ག་འདྲས་ཞིག་ནས་ཀྱང་ང་ཚོའི་འབྲེལ་བ་བཏགས་བྱེད་ཅིག་ནས་ཨ་ནི་བོད་དོན་འདི་མཉམ་དུ་ཁྲིད་ཅིག་ནས་གང་ཅི་ཞུ་གཏུག་གནང་དགོས་ཏེ་གནད་འགག་ཆེན་པོ་རེད་བསམ་གི་འདུག་དེ་ཡིན་ཙམ་པ་སྤྱི་ཡོངས་ཀྱི་འཕོ་འགྱུར་ལ་དཔགས་པའི་ཀྱི་ང་ཚོ་གོམ་པ་རྒྱག་དེ་དེ་འདྲ་ཆགས་ཡོང་གི་འདུག་ནའོ། ལགས་སོ་མགོན་པོ་ལགས་ངས་མུ་མཐུད་ནས་བཀའ་འདྲི་ཞུ་ཡ་ལ་ད་རྣམ་པ་ཚོས་ད་ལྟ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལངས་ཕྱོགས་དེ་གཙོ་བོ་བོད་རང་བཙན་འཐབ་རྩོད་བྱས་རེད་པ། དེ་ནས་སོང་ཙང་ད་ལྟའི་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ད་སྲིད་སྐྱོང་སྤེན་པ་ཚེ་རིང་གིས་སྣེ་ཁྲིད་པའི་བཀའ་ཤག་སྐབས་བཅུ་དྲུག་པའི་གི་ག་རེ་ཟེར་དགོས་རེད། ད་ད་ལྟ་དབུ་མའི་ལམ་གྱི་འཐབ་རྩོད་བྱས་དབུ་མའི་ལམ་གི་ག་རེ་ཟེར་དགོས་རེད། གྲོས་མོལ་ལམ་ནས་རྒྱ་ནག་གཞུང་དང་ལྷན་དུ་དབུ་མའི་ལམ་བརྒྱུད་ནས་ནི་ཡོང་ཐབས་ལ་ཡ། འཐབ་རྩོད་བྱེད་པའི་སྐབས་ལ་ཡ། གཙོ་བོ་དེ་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ། དེ། རྒྱལ་སྤྱིའི་རང་བཞིན་ཐོག་ནས་གསལ་སྟོན་བྱས་གཙོ་བོ་གཅིག་ད་འདི་གཟིགས་དེ་བྱ། དེ་ཐོག་ལ་ཡ་རྣམ་པ་ཚོས་ཡང་བོད་མི་སྒྲིག་འཛུགས་ལ་ཡ་རྒྱབ་སྐྱོར་གྱི་རྣམ་པ་ཚོས་འདི་ལས་འགུལ་སྤེལ་ཡ་དེ་འདྲས་སྤེལ་དགོས་ཡ་ཅིག་གཟིགས་ཡོད་ན་གལ་ཆེན་པོ་དེ་འདྲས། ལའང་ད་ལྟ་འཛིན་སྐྱོང་བཀའ་ཤག་གི་ཐོག་ནས་ཀྱི་གང་ཅི་དགོངས་པ་ཆེ་ཤོས་དང་ལྷག་པར་དུ་ཡང་བོད་དོན་ད་གང་ཅི། ད་གང་ཅི་རྒྱ་ནག་གཞུང་དང་མཉམ་དུ་འབྲེལ་བ་བཙུགས་ཐུབ་ཡ་ལྷག་པར་དུ་ཡང་དབུ་མའི་ལམ་སྲིད་བྱུས་གཞི་བཞག་ཀྱི་ཐོག་ནས་ཀྱི་ལོ་རྒྱུས་ཀྱི་ཐོག་ནས་ཀྱི་བོད་རང་བཙན་ཡིན་པ་དེ་ད་གང་ཅི་འཛིན་སྐྱོང་ཁོང་སྲིད་སྐྱོང་དབུས་པའི་ཀྱི་གཞུང་འབྲེལ་གྱི་ཐོག་ནས་ཀྱི་ཤུགས་སྣོན་སྐྱོན་སྡོད་ཀྱི་ཡོད་རེད་བོད་གཞོན་ལྷན་ཚོགས་སྒྲིག་འཛུགས་ལ་ཆ་མཚོན་བྱེད་པ་ཡིན་ན་གང་ཅི་བོད་རྒྱལ་ཁབ་དེ་ལོ་རྒྱུས་ཀྱི་ཐོག་ནས་ཀྱི་རང་བཙན་ཡིན་པ་དང་དགྲ་བོ་རྒྱ་དམར་གཞུང་ལ་ང་ཚོ་ཡིད་ཆེས་སྤུ་ཙམ་ཡང་བྱེད་ཐུབ་གི་མེད་ཟེར་གྱི་གནད་དོན་གྱི་ཐོག་ནས་ཀྱི་ད་གང་ཅི་འབད་བརྩོན་གནང་བསྡད་པ་ཞིག་རེད་དེ་དུས་ཙམ་པ་ལ་ང་ཚོ་མང་ཚོགས་ཀྱི་ཐོག་ནས་ཀྱི་འདི་འདྲའི་གྱི་ཐོག་ནས་ང་ཚོ་འགལ་ཟླ་ཆགས་འགྲོ་དེ་རྩ་བ་ཉིད་ནས་མཐོང་གི་དེ་སྔ་ཡང་མཐོང་གི་མེད་ལ་ད་ལྟ་ཡང་ད་ད་ལྟ་འཛིན་སྐྱོང་གི་འབད་བརྩོན་གྱི་ཐོག་ནས་ཀྱི་གང་ཅི་ཕྱོགས་ཚང་མས་ཤུགས་སྒྲིལ་བྱས་ང་ཚོའི་བོད་མི་གི་ནུས་པ་འདི་ཕྱོགས་གཅིག་ལ་སྤུངས་རྗེས་ནས་དགྲ་བོ་ལ་ངོ་རྒོལ་དང་གང་བྱེད་གང་བདེ་བྱ་དགོས་དེ་ནས་གལ་ཆེན་པོ་རེད་ཟེར་འདི་འདྲའི་ཅིག་ཐོག་ནས་ཀྱི་ང་ཚོས་ད་ལྟའི་ཀྱི་འཛིན་སྐྱོང་གི་གོམ་པ་ཞེ་སྡང་རེད་འདི་གི་ཐོག་ནས་ཀྱི་ཕྱག་ལས་གནང་ཕྱོགས་ད་ལྟ་འདས་པའི་ལོ་རྒྱུས་རང་བཞིན་གྱི་ཐོག་ནས་ཀྱི་རང་བཙན་གྱི་ཐོག་ཤུགས་སྣོན་བརྒྱབ་ན་ང་ཚོ་ཡིན་ན་ཀྱི་བྱེའུ་ཞེ་སྡང་དང་འདིའི་ཐོག་ནས་ཀྱི་བོད་ཀྱི་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་འདི་རང་གཞུང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆབ་འབངས་སུ་གཏོགས་པའི་ཀྱི་གཞུང་འབྲེལ་མ་ཡིན་པའི་ཀྱི་སྒྲིག་འཛུགས་ཅིག་རེད་འདི་འདྲའི་ཐོག་ནས་གཞུང་འབྲེལ་གྱི་ལས་དོན་གྱི་ཐོག་ལ་ག་དུས་ལས་ཀ་ཕུལ་དགོས་དང་ག་དུས་ཕྱག་རོགས་ཞུ་དགོས་བྱུང་བས་པས་ནས་དེ་སྔ་ཡི་རེད་ལ་ད་ལྟ་ཡིན་ནའི་གི་དུས་དེ་ཨང་གསར་རེད་ཟེར་ནས་ཞུས་ཡིན་ནའོ། བསྟན་འབྱོར་ལགས་ངས་བཀའ་འདྲི་ཞུ་ཡ་ལ་ཡ། ད་ད་ད། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་ཐོག་ལ་ཡ་ད་ང་ཚོ་ཉིས་ཉིས་སྟོང་བཅུ་དགུ་ལོ་ལ་སྐོང་ཚོགས་གནང་བའི་ཐེངས་ཚོགས་ཆེན་ཐེངས་བརྒྱད་པ་དང་བསྡུར་བ་ཡིན་ན་ད་རེས་ཚོགས་ཆེན་ཐེངས་དགུ་པ་དེ་ནང་ལ་གཞོན་སྐྱེས་མང་པོ་ཅིག་མཉམ་ཞུགས་གནང་འདུག་ལྷག་པར་དུ་ནི་གཞོན་སྐྱེས་དེ་ནང་ལས་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཁག་ནང་ལ་ཡ་ཕྱག་ལས་དང་དེའི་ཚོགས་མི་ཕྱག་ལས་གནང་མཁན་དང་ཚོགས་མི་མང་པོ་ཞིག་སླེབས་ཤག་གཙོ་བོ་ཡང་དེ་ལ་དམིགས་བསལ་ད་རེས་དང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་མཁན་གྱི་གཞོན་སྐྱེས་དེ་ཚོ་མཉམ་ཞུགས་གནང་དགོས་ཡ་གཙོ་བོ་དེ་ཡང་ཕྱོགས་གཅིག་ནས་ཁོ་རང་ཚོ་ལ་སྦྱོང་བརྡར་རག་ཡ་དང་ལྷག་པར་དུ་རྒྱལ་སྤྱིའི་ཐོག་ལ་ཡང་བོད་དོན་ལས་འགུལ་སྤེལ་ཕྱོགས་དེ་འདྲས་ཀྱི་དམིགས་བསལ་སྦྱོང་བརྡར་རག་ཡ་ཆེད་དུ་ཡིན་ནམ་ག་འདྲ་ཡིན་ན། རེད། ངའི་བསམ་དོན། ད་རེས་བཀའ་ཤག་གི་དགོངས་པ་དེ་ལ་འདུ། བོད་པའི་འཐབ་རྩོད་ལས་ཀ་བྱེད་མཁན་དེ་འཛམ་བུ་གླིང་ག་བ་ག་ས་ལ་མང་རུ་བཏང་ཡ་ལྷག་པར་དུ་གཞོན་སྐྱེས་ད་བོད་པའི། ང་ཚོ་སྤྱི་ཚོགས་ད་འཛམ་བུ་གླིང་ནང་ལོགས་ལ་བགྲམ་བསྡད་ཡོད་དུས་ཙམ་པ་འདིའི་ནང་ལོགས་ཀྱི་ནུས་པ་དེ་མ་གཅིག་སྤུངས་བྱེད་ཐུབ་ཡ་ཅིག། བྱས་ཙང་ང་ཚོ་ཚོགས་པ་ད་མང་པོ་ཡོད་དུས་ཙམ་པ་ད་དེ་འདྲའི་བྱས་བྱས་ནས་ཨ་ནི་གཞོན་སྐྱེས་ཚོ་ཕེབས་དུས་ད་ཚོགས་པ་མང་པོ་ཡོད་རེད་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་ཚོ་ཡོད་རེད་ཨ་ནི་དེ་འདྲའི་ལས་འགུལ་སྤེལ་མཁན་ཚོགས་པ་མང་པོ་ཡོད་རེད་ག་འདྲའི་བྱེད་ཀྱི་རེད་ཟེར་དུས་ཙམ་པ་འདིའི་ཨ་ནི། གནས་ཚུལ་འདི། གུ་ཡངས་པོ་བྱས་བྱས་ནས། ལུང་པ་མ་འདྲ་ལ། གནས་སྟངས་མ་འདྲ་ཆགས་རེད་བསམ་གི་འདུག་ད་རེས་ཡིན་ནའི་འདུག། གཞོན་སྐྱེས་དེ་ཡང་དྭང་བླངས་ཞབས་ཞུ་བ་མང་པོ་ཕེབས་དུས་ཙམ་པ་ཁོ་རང་ཚོའི་ནང་ལོགས་ལ། སོ་སོ་སོའི་གི། ཁྱད་ཆོས་དང་མཁས་དབང་དང་དེ་ཚོ་མ་འདྲ་མ་འདྲ་ཡོད་རེད་བ་རིག་པ་མ་འདྲ་མ་འདྲ་སྟོན་ཡ། དེ་ཡིན་དུས་ཙམ་པ་ས་གནས་ས་གནས་ལ་དཔག་པའི་ནུས་པ་མ་འདྲ་མ་འདྲ་དེ་ཚོ་སྟོན་ཐུབ་ཡིན་ནའི་གཅིག་ག་རེ་འདུག་ཟེར་ན། ང་རེ་རེ་བྱེད་ནའི་ཚོར་བ་བྱུང་ཡ་དེ། ང་ཚོ་མི་གཅིག་པ། ལས་འགུལ་སྤེལ་ནའི་མི་གཅིག་པ་དུས་ཚོད་ད་ལོ་ཡ་ལས་བྱེད་ནའི། གཅིག་པ་དེ་ཚོ་སྐད་གཅིག་བཤད་བསྡད་པའི་དཀྱིལ་དེ་ལ་གཞོན་སྐྱེས་ནས་ཚུར་བསམ་བློ་གསར་པ་དང་ཨ་ནི་ཡང་མཐོང་རྒྱ་གསར་པ་དང་དྲི་བ་དང་དེ་འདྲ་བྱས་ན་ག་འདྲ་ཡོད་རེད་དེ་འདྲ་བྱེད་ཡ་ཡོད་མ་རེད་ཟེར་ཡ་དང་ཨ་ནི་ད་ལྟ་སྔན་ལ་དཔལ་སྒྲོན་ལགས་གསུངས་པ་ནང་བཞིན་ཨ་ནི་སྤྱི་ཚོགས་དྲ་རྒྱ་དང་དེ་ཚོའི་སྒང་དེ་ལ་ཁོང་ཚོའི་ལས་ཀ་མགྱོགས་པོ་ཞུ་བྱེད་ཐུབ་འདུག་ག་འདི་ཡིན་དུས་ཙམ་པ་ང་ཚོ་ཅིག་ད་རེས་ཚོགས་ཆེན་ཚོགས་དུས་ཙམ་པ་ཡི་དང་པོ་ཉི་མ་དེ་ལ་ནི་གཏམ་བཤད་གནང་མཁན་མང་པོ་འདུག་བོད་པའི་གནས་སྟངས་དང་ད་ལྟ་ག་རེ་བྱེད་དགོས་མིན་ཉི་མ་གཉིས་པ་དེ་ང་ཚོ་ཚང་མ་ཚོགས་ཆུང་ནང་ལོགས་བགོ་བཤའ་བསྐྱོན་སོང་ཨ། ཨ་ཚོགས་ཆུང་ནང་ལོགས་བགོ་བཤའ་བསྐྱོན་བྱས་ནས་ཨ་ནི་བསམ་འཆར་མ་སྤུངས་ཡ་ཡིན་དུས་ཙམ་པ

མི་མི་ངོ་ཤེས་ཀྱི་ཡོད་རེད་བ་ཨ་ནི་སྐད་ཆ་ཏོག་ཙམ་མ་ལྷུག་པོ་བཤད་འདི་གང་བསམ་བློ་ག་རེ་གཏོང་གི་འདུག་ཕ་གི་ག་རེ་བྱེད་ཀྱི་འདུག་ཡང་ཆོབ་རེ་རྩེ་སྐད་ཆ་རེ་བཤད་བྱེད་དུས་ཏོག་ཙམ་མི་ངོ་ཤེས་དུས་ཙམ་པ་ཨ་ནི་ལས་ཀ་བྱེད་ཡ་དེ་ཚོ་ཡང་བདེ་རུ་འགྲོ་གི་འདུག་བ། ང་ཚོའི་འཛོམས་འཛོམས་ཚོགས་པའི་ལས་ཀ་འདྲ་བྱས་ནས་མཐོང་བསྡད་དུས་ཙམ་པ་ཨོའོ་མི་རྒན་པ་དེ་ཚོ་ཅིག་ཨོའོ་ཨ། serious འདྲ་པོ་དང་སྐད་བཤད་ཁག་པོ་ཡོད་པ་དེ་འདྲ་མཐོང་དུས་ཡང་འདུག་གུ་ཡངས་པོ་དུས་ཚོད་བཏང་དུས་ཨོ་འདི་རེད་མི་འདུག་བསམ་དུས་ཙམ་པ་ཡང་ལས་ཀ་བྱེད་ཡ་དེ་ཚོ་ཚང་མ་ཁྱད་པར་ཞེ་དྲག་འགྲོ་གི་འདུག་བསམ་གྱི་འདུག་བྱས་ཙང་དེ་འདྲ་མཐོང་ནས་ཡང་འདུ་འཛོམས་ཡག་བྱས་ཨ་ནི་ཉི་མ་གསུམ་མགྲོན་ཁང་གཅིག་གི་ནང་ལོགས་ལ་མཉམ་དུ་ཁ་ལག་བཟས་ཞོགས་ཀས་ནས་དགོང་དག་མཚན་བར་དུ་མཉམ་དུ་དུས་ཚོད་བཏང་དུས་ཙམ་པ་ཨ་ཡང་ཁོ།

ཁོ་རང་ཚོ་ད་དེའི་གནས་སྟངས་དེའི་སྐོར་ལ expert ཡིན་དུས་ད་ཁོ་རང་རྩ་ནས་ཡང་ཅིག་ཤེས་ཡོན་མང་པོ་སྤེལ་འདུག་ཨཱ་ནི་ཅིག detail བྱས་ནས་ད་ཨཱ་ནི་ག་འདྲས་ལས་འགུལ་སྤེལ་དགོས་ཡ་ད་ཁོ་རང་ཨཱ་ནི་དེ་བ་ད་གཞུང་འབྲེལ་ཁག་སླེབས་ཡོད་རེད་ཨཱ་ནི་ཡང་ཚོགས་པ་ལོགས་ཀ་སླེབས་ཡོད་ཚོགས་པ་རྣམ་ཚོ་ཡང Tibet support group གཞན་པ་རྣམ་ཚོ་སླེབས་ཡོད་ཨཱ་ནི་ཁོ་རང་ཚང་མའི་རྩ་ནས་ད་བསམ་ཚུལ་ལོགས་ཀ་ལོགས་ཀ་འདུག་ཨཱ་ནི་ད་དེ་ཚོ་ང་ཚོས་ཀྱིས་ཨཱ་ནི་ཅིག།

བོད་དང་བོད་མིའི་གི་གནད་དོན་འདི་གངས་ཅན་རྒྱལ་སྤྱིའི་ཐོག་ལ་མ་ཉམས་པ་བྱས་ནས་གསོན་པོར་གནས་ཐུབ་ཡ་དེ་གཙོ་བོ་རྒྱལ་བ་དོན་གྱི་བདག་པོ་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་དྲིན་ཆོག་ལ་བརྟེན་བྱས་ནས་ད་ལྟ་བར་དུ་བོད་དོན་རྒྱབ་སྐྱོར་གནང་མཁན་ཕྱི་ཕྱོགས་ཀྱི་ག་འདྲས་ཞིག་ཡིན་པ་ཡིན་ནའང་གཙོ་བོ་དེ་རྒྱལ་བ་རིན་པོ་ཆེ་ཐོག་མ་ལ་འབྲེལ་བ་བྱུང་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ཉན་རྒྱལ་བ་རིན་པོ་ཆེ་གི་གངས་ཅན་ཤུགས་རྐྱེན་བྱུང་བ་དང་དེ་འདྲས་ཀྱི་ཐོག་ནས་ཀྱི་བོད་མིའི་འཐབ་རྩོད་ཀྱི་ཐོག་ལ་རྒྱབ་སྐྱོར་གནང་བསྡད་མཁན་ད།

བོད་དོན་རྒྱ་བོད་དོན་རྒྱལ་སྤྱིའི་ཐོག་ལ་ཡ་ང་ཚོ་བོད་དོན་ལས་འགུལ་སྤེལ་ཕྱོགས་རེད་བོད་ཀྱི་གནད་དོན་ལ་ཡ་འགྱུར་བ་ཆེ་ཤོས་ཅིག་ཁྱེད་རང་སྒེར་གྱི་བསམ་ཚུལ་ཞིག་བཤད་པ་ཡིན་ན་ག་རེ་རོ་ཅིག་མཐོང་ཡིན་ན། ལོ་བཅུ་ནང་ལོགས་ལ་ཡ། རེད་ལོ་བཅུ་ནང་ལོགས་ལ་ད་ད་ལྟ་རྒྱ་ནག་ལ་འགྱུར་བ་མང་པོ་འགྲོ་གི་འདུག་ག་ད་ལྟའི་དུས་ཚོད་དེ་ལ་འཛམ་བུ་གླིང་གི་ཕྱོགས་ནས་རྒྱ་ནག་ལ་ལོ་སྔོན་མ་རྒྱ་ནག་མཉམ་དུ་ལག་པ་གཏང་དགོས་རེད་རྒྱ་ནག་མཉམ་དུ་ཚོང་འབྲེལ་འགྲིག་དགོས་རེད་ཟེར་ཡག་གི་དུས་ཚོད་འདི་ད་ལྟ་འགྱུར་ནས་ད་རྒྱ་ནག་གི་དངོས་གནས་གདོང་ག་འདྲས་ཅིག་ཡིན་པ་རྒྱ་ནག་ལ་ཚོང་འབྲེལ་བྱེད་ན་ཨ་ནི་གཟབ་གཟབ་མ་བྱས་ན་ཚོང་འདི་ཚང་མ་ཕར་ཤོར་འགྲོ་གི་ཡོད་པ་དེ་ཚོ་ཚང་མ་ད་གསལ་པོ་ཧ་གོ་ཡག་གི་དུས་ཚོད་ཅིག་བྱས་ད་ནང་བཞིན་རྒྱ་ནག་ཕྱི་ལོགས་ལ་མ་གདུས་ཁ་གཏད་དུས་ཙམ་པ་ཨ་ནི་གྲ་ཆགས་མདོག་ཁ་པོ་ཁ་གཏད་མ་གཏོགས་ནང་ལོགས་ལ་དཀའ་ངལ་མང་པོ་ཅིག་ཆགས་བསྡད་ཡོད་རེད་ཚང་མས་གསུང་འདུག་ཨ་རྒྱ་ནག་ནང་ལོགས་དངོས་གནས་ག་རེ་ཡོང་གི་ཡོད་མེད་དེ་ཚོ་ལབ་ཁག་པོ་ཞེ་དྲག་རེད་ཁོ་ཚོས་གནས་ཚུལ་དཔེ་བཀག་ནས་ཨ་ནི་གསལ་པོ་ཅིག་ཧ་གོ་ཡག་ཁག་པོ་ཡོད་རེད་ཨ་ནི་འདིའི་སྒང་དེ་ཨ་ནི་རྒྱ་ནག་ཕ་གིའི་གནས་ཚུལ། དངོས་གནས་མེད་པ་ཅིག་ཤུགས་ཆེན་པོ་བྱས་ནས་བཀྲམ་གྱི་ཡོད་རེད་པ། ད་འདི་ཚོ་ཚང་མ་འཛམ་བུ་གླིང་གི་རྒྱལ་ཁབ་འདི་ཚོའི་ཚང་མའི་ལོག་གི་ཧ་གོ་བ་རེད་བསམ་ད་ག་ནང་བཞིན་ཡོ་རོབ་ནང་ལོགས་ཡིན་ན་ཨུ་རུ་སུ་གི་ཡུ་ཀེ་རེན་སྒང་དེ་ལ་དམག་འཛུལ་བྱེད་ཡ་འདི་ཚོ་ཚང་མ་གི་ཨ་ནི་ཡོ་རོབ་མི་འདི་ཚོའི་བསྟི་གཉིད་སད་དེ་ཡོ་རོ་རྒྱ་ནག་གི་ག་རེ་བྱས་པ་འདི་ཚོ་ང་ཚོ་ཡིན་ནའི་བོད་ལ་ག་རེ་བྱུང་པ་འདི་ཤེས་དུས་ཙམ་པ་ཨ་ནི་སྡེ་བ་ད་ལྟའི་གནས་སྟངས་འདི་ཚོ་ལ་བསྡུར་ནས་བཤད་དུས་ཨ་ནི་མགོ་ཚོས་པ་དང་གནས་ཚུལ་ཆད་ཡོང་དུས་ཙམ་པ་ངས་བསམ་དུས་ཙམ་པ་ད་ལྟའི་དུས་ཚོད་དེ་ལ་དངོས་གནས་བོད་དོན་རྒྱབ་སྐྱོར་དེ་ཤུགས་ཆེ་རུ་བཏང་ཡག་གི་དུས་ཚོད་འདི་ད་ང་ཚོ་ལས་ཀ་ཚང་མ་ལོ་མཉམ་དུ་དཔུང་པ་བསྒྲིགས་ནས་རུ། ཨནི། ལས་ཀ་བྱེད་ན་ཨ་ད་ལྟ་ནུས་པ་ཆེ་རུ་བཏང་ས་ཅིག་ཡོད་རེད་བསམ་གི་འདུག་ངས་ད་ནང་བཞིན་ཨ་མི་རི་ཀ་ནང་ལོགས་ལ་ད་ང་མང་ཆེ་ཤོས་ངའི་ལས་ཀ་དེ་ཨ་མི་རི་ཀ་ནང་ལོགས་བྱེད་བསྡད་ཡིན་དུས་ཙམ་པ་ཨ་མི་རི་ཀ་ནང་ལོགས་ལས་ད་ལྟ་ང་ཚོ་ཁྲིམས་འཆར་ད་ལྟ Promoting a Resolution to Tibet-China Conflict ཟེར་ཡ་ཅིག་ཡོད་རེད་པ་ད་ལྟ་ད་ལྟ་མགོན་པོ་ལགས་གསུངས་པ་དེ་འདི་ལོ་བཅུ་སྔོན་ལ་བཏོན་ཐུབ་ས་ཁོ་རང་ཡོད་མ་རེད། ལོ་བཅུ་སྔོན་ལ་ང་ཕར་ནས་ལས་ཀ་བྱེད་དུས་ཙམ་པ་ང་ཚོ་གྲོས་འཆར་དེ་འདྲའི་བཏོན་པ་དང་བོད་དོན་རྒྱབ་སྐྱོར་ལ་སེམས་ཁུར་ཡོད་ཟེར་ཡག་གི་གྲོས་འཆར་དེ་འདྲའི་བཏོན་པ་དང་དངོས་གནས་ཀྱི་ཁྲིམས་འཆར་བཏོན་ཐུབ་ཡག་དེ་ལོ་བཅུ་སྔོན་ལ་འདི་འདྲའི་བཏོན་ཐུབ་ས་མི་འདུག། ད་ལྟའི་དུས་ཚོད་དེ་ལ་ང་ཚོ་ཉིས་སྟོང་བཅོ་བརྒྱད་ལོ་ནས་ཕ་གིའི་ཨ་ནི་ཕར་འགྲོ་ཚུར་ཡོང་གི་ཁྲིམས་འཆར་དེ་བཏོན་ཐུབ་པ་རེད། དེའི་རྗེས་དེ་ལ་ཨ་ནི་ད་ལྟ Tibet Policy and Support Act twenty twenty two དེའི་སྐབས་སུ་དེ་ལ་བཏོན་ཐུབ་པ་མ་གཏོགས་དེའི་ལས་ཀ་དེ་ང་ཚོ་ལོ།

བོད་པའི་ཚོགས་པ་དེ་ཚོ་དང་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཚང་མ་མཉམ་རུབ་ཀྱི་སྒང་ནས་དབུ་ཁྲིད་དེ་ཚོའི་རྒྱབ་སྐྱོར་གནང་བྱས་ལམ་སྟོན་གནང་བྱས་ད་ནུས་པ་མཉམ་དུ་སྤུངས་པའི་གི་གྲུབ་འབྲས་རེད་བསམ་གྱི་འདུག་དེ་འདྲ། ལགས་སོ། ལགས་སོ། ད་དངོས་གནས་བྱས་ན་ད་ལྟ་བོད་དོན་རྒྱབ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་རེད་ལྷག་པར་དུ་ནི་རྒྱལ་སྤྱིའི་ཐོག་ལ་ཡང་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་དེ་འདྲའི་ཐོག་ལ་རྣམ་པ་གསུམ་གྱིས་རྣམ་པ་གསུམ་དང་ལྷན་བཀའ་མོལ་ཞུས་པ་ཡིན་ན་མང་པོ་ཅིག་ཞུ་ཡས་དེ་དེ་ཡིན་ནའི་ད་དུས་ཚོད་རྐྱེན་པས